མདོ་གཞན་དང་གཞན་ནང་ལོགས་ག་རེ་གསུངས་བཞག་པ་རེད་ཟེར་ན་ཕུང་པོ་ཕུང་པོ་ཟེར་བའི་མིང་ཅན་ཆོས་མང་པོ་ཞིག་གསུངས་ཤག་ད་ནང་བཞིན་མདོ་གཞན་ནང་ལོགས་ལ་སྐྱེ་མཆེད་སྐྱེ་མཆེད་ཞེས་མིང་ཅན་ཆོས་མང་པོ་གསུངས་ཤག་ད་ནང་བཞིན་མདོ་ཁམས་མང་པོ་བསྟན་པའི་མདོ་ལ་སོགས་པའི་མདོ་གཞན་དག་ནང་ལོགས་ལ་ཁམས་ཁམས་ཞེས་པའི་ད་མདོ་དེ་ནི་ཁམས་ཀྱི་མིང་ཅན་ཆོས་མང་པོ་ཟད་འདི་དག་ཀྱི་ཕུང་པོ་རེད་ད་ནང་བཞིན་ཁམས་སྐྱེ་མཆེད་ཁམས་ག་རེ་ག་རེ་ནང་འདུས་པ་རེད་ད་འདི་ཁོ་རིགས་པའི་ལམ་ནས་ཕར་གཅིག་དེ་བཞིན་ཡང་ཅི་རིགས་པར་རང་གི་མཚན་ཉིད་ལེགས་དཔྱད་དེ་ཇི་སྐད་བཤད་པར་བསྡུ་བར་བྱ། ཕར་ད་སྡུད་སྟངས་གསུང་གིན་གསུངས་རེད་པ། ད་ཁ་སང་ག་ཚོད་ཕྱིན་རེད་ཟེར་ན། ཕུང་པོའི་མིང་ཅན་ཕུང་པོར་སྡུད་ཚུལ་དེ་ཚང་ཕྱིན་ཚར་སོང། སྐྱེ་མཆེད་མིང་ཅན་གྱི་སྐྱེ་མཆེད་སྡུད་ཚུལ་དེ་ཆ་ཁ་ཤས་ཕྱིན་རེད། ད་ཕུང་པོའི་མིང་ཅན་ཕུང་པོར་སྡུད་བྱེད་དེ་ལ། སྡུད་ཚུལ་དེ་ལ་སྡུད་བྱེད་ག་ཚོད་ཡོད་རེད། ལྔ། ཕུང་པོ་ལྔ་བྱེད། ཕུང་པོ་ལྔ་དེ་ཡོད་བ་མ་རེད་བ། བསྡུ་བྱ་ག་ཚོད་ཡོད་རེད་ཟེར་ན། བསྡུ་བྱ་བཅུ་གཅིག་རེད་བ། ད་སྡུད་བྱེད་ཕུང་པོ་ལྔ་བྱས་བསྡུ་བྱ་བཅུ་གཅིག་ད་བསྡུ་བྱ་བཅུ་གཅིག་ནང་དང་པོ་ག་རེ་ཡོད་རེད་ཟེར་ན།

ད་དེ་ནས་ག་རེ་ཟེར་ན། ལྷག་མ་བཞི་པོ་དེ་ག་རེ་ཟེར་ན། རིམ་པ་བཞིན་དུ། ཏིང་ངེ་འཛིན་དང་ཤེས་རབ་དང་དད་པ་དང་ཤེས་རབ་ཀྱི་བདག་ཉིད་གཅིག་ཡིན་པའི་ཕྱིར། ཕུང་པོ་ལྔ་ནས་འདུ་བྱེད་ཕུང་པོའི་ནང་འདུ་བ་རེད་ད་འདུ་འདོད་ན། ཚོར་བ་དང་འདུ་ཤེས་ལས་གཞན་པའི་སེམས་བྱུང་འདུ་ཤེས་ལས་གཞན་པའི་སེམས་བྱུང་ཡིན་པས་ཙང་ག་རེ་ཆགས་རེད་འདུ་བྱེད་ཕུང་པོའི་ནང་འདུ་འགྲོ་བ་རེད་ལབ་ད་དེ་བྱེ་བྲག་སྨྲ་བའི་འདོད་པ་དེ་བྱས། མདོ་སྡེ་པའི་འདོད་པ་བྱེད་དུས་ག་རེ་གསུངས་རེད། ཆ་ཚང་ག་རེ་ནང་འདུ་གི་རེད་འདུ་བྱེད་ཕུང་པོའི་ནང་འདུ་གི་རེད་ཚུལ་ཁྲིམས་འདི་ཡང་སུ་ཡིན་སེམས་པ་ཅིག་མ་གཏོགས་བཞེད་རྒྱུ་མ་རེད་པ་ཡིན་ཙང་ག་རེ་འདུ་བྱེད་ཕུང་པོའི་ནང་མ་གཏོགས་ཨ་ཨ་ཀ་སང་དེ་ན་འདུ་ཡ་ཡོད་མ་གཟུགས་ཀྱི་ཕུང་པོའི་ནང་འདུ་ཡ་ཡོད་པ་མ་རེད་འདུག་ལབ་རེད་ད་ད་གཉིས་པ་སྐྱེ་མཆེད་མིང་ཅན་གྱི་ཁ་སང་སུ་ཡིས་རྟ་འདིར་བ་ད་ཡང་བསྐྱར་ག་རེ་རེད་ཟེར་ན་ཡང་གཅིག་མདོ་ལས་ཟིན་བཤགས་པ་དང་རྗེས་སུ་ཡི་རང་བ་དང་གསོལ་བ་གདབ་པ་དང་ཡང་གཅིག་ཡང་དག་པར་ངེས་པ་དང་ལོག་པར་ངེས་པ་དང་མ་ངེས་པ་ལ་སོགས་པའི་ཕུང་པོ་ཡང་ག་ཚོད་གསུངས་རེད

དེ་ཅི། ད་དེ་ནས་གང་ཟེར་ན་ཡང་དག་པར་ངེས་པ་དང་ལོག་པའི་ཕུང་པོ། མ་ངེས་པའི་ཕུང་པོ་གསུམ་པོ་དེ་ག་རེ་ནང་འདུས་པ་རེད་ཟེར་ན། ཡང་དག་པར་ངེས་པ་དང་མ་ངེས་པ་དང་ལོག་པར་ངེས་པའི་ཕུང་པོ་གསུམ་པོ་ཞིག་རེད། ད་དེ་གསུམ་པོ་དེ་ཕུང་པོ་ལྔ་ཀའི་ནང་འདུས་པ་རེད། ད་དོ་དེ་ནི་རང་གི་ངོ་བོར་གྱུར་པའི་ཕུང་པོ་ལྔ་པོ་རེ་རེ་ནི་ཡོད་ཙང་ག་རེ་ཟེར་ན་ཕུང་པོ་ལྔ་ཀའི་ནང་འདུས་རེད། ད་འདི་ཡང་དག་པར་ངེས་པ་སུ་དང་བ་ན་འཕགས་པ་བྱས། མ་ངེས་པར་ངེས་པ་སུ། ལོག་པར་ངེས་པ་སུ་དང་བ་ན་མཚམས་མེད་ལྔ། ཨ་ནི་བསགས་ལ་མ་བྱང་བའི་གང་ཟག་དེ་བཞག་ད་འདི་གཅིག་ཡང་ཡང་དག་པར་ངེས་པ་ཡིན་ན་གཅིག་ལོག་པར་ངེས་སྟངས་ཡིན་ན་གང་ཟག་ཞིག་ཞུས་ཚད་ཡིན་པ་དེ་བཅས་མ་ངེས་པ་ཟེར་དོ་ང་ལ་འཕགས་པ་ཡང་མ་ཡིན་མཚམས་མེད་ཀྱི་ལས་བསགས་ལ་མ་བྱང་པ། བསགས་ནས་མ་བྱང་པ་མ་ཡིན་པ། དེ་འདྲའི་གང་ཟག་གཅིག་ལ་ཕར་གང་ཟག་མ་ངེས་པའི་གང་ཟག་བྱས་ད་འདི་ནི་གང་ཟག་ཁོ་རང་རེ་རེ་ཀྱི་ཕུང་པོ་ལྔ་ལྔ་རེ་དོ་ཨ་དེ་རེ་རེ་བར་བྱ་ཤེས་ན་ཕུང་པོ་ལྔ་གི་བདག་ཉིད་ཅིག་ཆགས་རིམ་ལ་རེ། ད་དེ་ཡིན་ཙང་ག་ཟེར་ན། ཕུང་པོའི་མིང་ཅན་ཕུང་པོར་སྡུད་ཚུལ་ཆགས་ཚར་བ་ད་དེ་ནི་ག་རེད་ཟེར་ན། སྐྱེ་མཆེད་ཀྱི་མིང་ཅན་སྐྱེ་མཆེད་སྡུད་ཚུལ་རེད་སྐྱེ་མཆེད་མིང་ཅན་སྐྱེ་མཆེད་སྡུད་ཚུལ་དེ་ལ་སྡུད་བྱེད་ག་ཚོད་ཡོད་རེད། བཅུ་གཉིས་བྱས། བསྡུ་བྱ། ཉི་ཤུ་རྩ་དགུ་རེད། ད་ཉི་ཤུ་རྩ་དགུ་ནང་ནས་དང་པོ་ག་རེད་ཟེར་ན། སྐྱེ་མཆེད་ཀྱི་རྣམ་གྲོལ་སྐྱེ་མཆེད་ཀྱི་རྣམ་གྲོལ་ལྔ་ཟེར་བ། ད་སྐྱེ་མཆེད་རྣམ་གྲོལ་ལྔ་དེ་ག་ཟེར་ན། ཡིག་ཆའི་ནང་ལྟ་ཡིན་པ། དེ་གསལ་པོ་ཡོང་གི་འདུག་བ། ཡིག་ཆའི་ནང་ག་རེ་ཟེར་ན། ཅིག།

ཡིད་དང། ཆོས་སྐྱེ་མཆེད་མ་རེད་པས། ཡིད་དང་ཆོས་སྐྱེ་མཆེད་ནང་འདུ་གི་རེད་བསམ་བསམ། ཡ་ད་འདི་ང་ཚོ་ཁ་སང་མཚམས་འདི་བ་སླེབས་བསྡད་ཡོད་ས་རེད། དེ་ལ་ཡིད་རབ་ཏུ་གང་ད་འདི་ནི། ཤེས་རབ་དང་ད་ད་གཞན་གྱི་དོན་ལ་ཤེས་རབ་དང་ད་མདོ་དོན་ནི་འདི་ཡིན་ཟེར་ད་ཁ་སང་གཞན་ལ་སྟོན་པར་བྱེད་པ་ད་དོན་ཆོས་ཀྱི་དོན་ཤེས་རབ་ཡིན་པའི་ཕྱིར་རོ་ད་དོན་གཙོ་ཤེས་རབ་ཡིན་ཙང་ག་རེ་ནང་འདུ་རེད། ཡིད་སྐྱེ་མཆེད་ནང་འདུ་འདུག་གོ་ཟེར། ཆོས་སྐྱེ་མཆེད་ཡིན་ཟེར་དང། དེ་ནི་ཤེས་རབ་ཡིན་པས་ཙང་ཆོས་སྐྱེ་མཆེད་ནང་འདོད་དོ། ད་ཡིད་སྐྱེ་མཆེད་ནང་འདུ་གི་ཡོད་བ་མ་རེད་ཡིད་སྐྱེ་མཆེད་ནང་འདུ་ནི་ག་རེ་ཡིན་དགོས་རེད་ཡིད་ཡིན་དགོས་རེད་བ་ད་ཁོ་ག་རེ་ཟེར་ན། སེམས་བྱུང་ཡིན་པས་ཙང་ད་ཆོས་སྐྱེ་མཆེད་མ་གཏོགས་འགྲོ་ས་སྐྱེ་མཆེད་བཅུ་གཉིས་ནང་སེམས་བྱུང་ཆོས་ཐམས་ཅད་ག་རེ་ནང་འདུ་གི་རེད་སྐྱེ་མཆེད་བཅུ་གཉིས་ནང་གི་ག་ཟེར་ན་ཆོས་སྐྱེ་མཆེད་ནང་མ་གཏོགས་འགྲོ་ས་ཡོད་བ་མ་རེད། ཁོ་ག་ཟེར་ན་གཟུགས་ཅན་ནི་མ་རེད་བ། ད་ཡིད་ཤེས་ཡིད་ཀྱི་ཤེས་པ་ནི་མ་རེད་བ་ད་ག་རེ་རེད། སེམས་བྱུང་ཡིན་ཙང་ཆོས་སྐྱེ་མཆེད་མ་གཏོགས་འགྲོ་ས་ཡོད་བ་མ་རེད་ཡིད་ཀྱི་ཤེས་པ་དེ་ཚོ་ག་རེ་ནང་འདུ་གི་རེད་ཡིད་སྐྱེ་མཆེད་ནང་འདུ་འགྲོ་གི་རེད་བ། ད་མདོར་བསྡུས་གཟུགས་ཅན་མ་ཡིན་པའི་ད་ཆོས་ཐམས་ཅད་ག་སང་ཆོས་ཐམས་ཅད་ཡང་ན་ཡིད་སྐྱེ་མཆེད་དང་ཡང་ན་ག་རེ་རེད་ཆོས་སྐྱེ་མཆེད་དེ་གཉིས་གང་རུང་ནང་འདུ་དགོས་རེད་ཡ། ད་འདི་འདྲ་ཅིག་ད་དེ་ནས་མ་ག་རེ་ལྷག་བསྡད་ཟེར་ན་ཡང་བསྐྱར་ག་སང་སྐྱེ་མཆེད་མིང་ཅན་གྱི་སྐྱེ་མཆེད་འདུ་ཚུལ་དེའི་ནང་ལ། ནམ་མཁའ་མཐའ་ཡས་ཀྱི་ག་སང་སྐྱེ་མཆེད་རྣམ་ཤེས་མཐའ་ཡས་ཀྱི་སྐྱེ་མཆེད་ཅི་ཡང་མེད་པའི་སྐྱེ་མཆེད་སྲིད་རྩེའི་སྐྱེ་མཆེད་ཟེར་ཡོང་གི་རེད་ཡང་ད་ག་ནང་བཞིན། འདུ་ཤེས་མེད་པའི་སྐྱེ་མཆེད་འདུ་ཤེས་མེད་པ་དང་འདུ་ཤེས་མེད་མིན་གྱི་སྐྱེ་མཆེད།

ཟད་པར་བཅུ་ཕྱིན་ཚར་སོང། ཟིལ་གནོན་བརྒྱད་ཕྱིན་ཚར་སོང་བཅོ་བརྒྱད་བྱས་བཅོ་བརྒྱད་ཀ་རྣམ་གྲོལ་གྱི་ཕུང་པོ་ག་ཚད་བརྒྱབ་ཡོད་རེད་རྣམ་གྲོལ་གྱི་སྐྱེ་མཆེད་ག་ཚད་ལྔ་བརྒྱབ་བཅོ་བརྒྱད་ནས་བཅུ་དགུ་ཉི་ཤུ་རྩ་གཅིག་རྩ་གཉིས་རྩ་གསུམ་ཕྱིན་ཚར་ད་ག་ཚད་ལྷག་ཡོད་རེད་དྲུག་ལྷག་བསྡད་རེད་ད་དྲུག་དེ་ག་རེ་ཟེར་ན། ནམ་མཁའ་མཐའ་ཡས་སྐྱེ་མཆེད་རྣམ་ཤེས་མཐའ་ཡས་སྐྱེ་མཆེད་ཅི་ཡང་མེད་པའི་སྲིད་རྩེའི་སྐྱེ་མཆེད་ཨ་འདུ་ཤེས་མེད་པའི་འདུ་ཤེས་མེད་པ་བའི་སྐྱེ་མཆེད་འདུ་ཤེས་མེད་པ་མིན་འདུ་ཤེས་མེད་པ་བའི་སྐྱེ་མཆེད་བྱས་འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་གཉིས་ད་དྲུག་སླེབས་སོང་དྲུག་ཅིག་བསྣན་པ་ཙང་ག་ཚད་སླེབས་སོང་ད། ཉི་ཤུ་རྩ་དགུ་སླེབས་སོང། ཧུམ། ཡ། དགེ་ལུང་ཨ། ཞེ་ར་ཞེ་ར་དེ་འདི་མ་རེད་ད་ད་འདི་དེ་ལས་སླ་བོ་རེད་བསམ་པས་སོ་ཡ་ད། ད་ཡང་ནམ་མཁའ་མཐའ་ཡས་སྐྱེ་མཆེད་ལ་སོགས་པ་བཞི་གསུངས་པ་ནི་ནམ་མཁའ་མཐའ་ཡས་སྐྱེ་མཆེད་ལ་སོགས་པ་བཞི་ག་རེ་ནམ་མཁའ་ད་གཟུགས་མེད་ཀྱི་སྐྱེ་མཆེད་བཞི་པོ་རེད་བ་དེ་རེད། སྐྱེ་མཆེད་བཞི་གསུངས་པ་ན་མདོའི་སྐབས་སུ་ན་ཇི་ལྟར་ནམ་མཁའ་མཐའ་ཡས་རྣམ་ཤེས་མཐའ་ཡས་ཟེར། ཨེ་ནས་ཁོ་རའི་ཚིག་ལ་སྐྱེ་མཆེད་སྐྱེ་མཆེད་ཞེས་འོས་ས་འདི་ཡོང་གི་རེད། ཞེས་གསུངས་པ་ནི་ཡིད་དང་ཆོས་ཀྱི་སྐྱེ་མཆེད་གཉིས་ཀྱིས་བསྡུས་ཏེ་ད་ཡིད་དང་ག་རེ་རེད་ཆོས་སྐྱེ་མཆེད་ནང་འདུས་ཏེ་གཟུགས་ལས་ཞེས་པའི་ག་རེ་མེད་ཕྱིར་ཕུང་པོ་བཞིའི་རང་བཞིན་ཅན་ཡིན་པའི་ཕྱིར་ད་གཅིག་པ་རེད་བ་གཟུགས་མེད་གཟུགས་མེད་ཆ་ཚང་ག་རེ་ཕུང་པོ་བཞིའི་རང་བཞིན་ཅན་ཡིན་ཙང་ཡིད་དང་ཆོས་སྐྱེ་མཆེད་ནང་འདུས་རེད། ཡང་མདོ་ལས། ད་དེ་ཡན་ཆད་ག་རེ་ཟེར་ན་གཟུགས་མེད་ཀྱི་སྐྱེ་མཆེད་འདུ་ཚུལ་དེ་ཕྱིན་ཚར་རེད། ད་དེ་ནས་འདུ་ཤེས་མེད་པ་འདུ་ཤེས་མེད་པའི་སྐྱེ་མཆེད་དང་ག་རེ། འདུ་ཤེས་མེད་མིན་གྱི་སྐྱེ་མཆེད་ཟེར་དེ་རེད། ཡང་མདོ་ལས། སེམས་ཅན་གཟུགས་ཅན་ལ་འདུ་ཤེས་མེད་ཅིང་སོ་སོར་འདུ་ཤེས་མེད་པ་དག་ཀྱང་ཡོད་དེ་ད་འདི་འདུ་ཤེས་འདུ་ཤེས་མེད་པ་བ་ཟེར་དེ་རེད། ད་འདུ་ཤེས་མེད་པ་བ་ཟེར་ནམ་རྒྱུན་ང་ཚོས་བསམ་གཏན་བཞི་པ་ལ་ཡ་ག་རེ་ཟེར་ན་གྲོང་དང་དགོན་པའི་ཚུལ་དུ་ཡོད་རེད་ཟེར་དེ་རེད་བསམ་གཏན་བཞི་པ་ལ་ཡ་གྲོང་དང་དགོན་པའི་ཚུལ་དུ་ཡོད་རེད་ཟེར། ཁ་སང་ང་ཚོས་ག་རེ་ཟེར་ན་སེམས་མེད། གསུམ་གསུམ་ནང་དེ་ག་རེ་རེད་སེམས་མེད་ད་ཅིག་དངོས་གནས་བ་དེ་ལ་གསུམ་བཞག་དགོས་བ་གཙོ་བོ་དེ་ལ་ག་རེ་ཟེར་ན་འདུ་ཤེས་མེད་པ་བ་དང་འདུ་ཤེས་མེད་པའི་སྙོམས་འཇུག་ད་ག་ནང་བཞིན་འགོག་པའི་སྙོམས་འཇུག་གསུམ་བཞག་ད་དེ་འདུ་ཤེས་མེད་པ་བ་ཟེར་དེ་རེད། འདུ་ཤེས་མེད་པ་བ་ཟེར་དེ་ག་རེ་ཟེར་ན་འདུ་ཤེས་མེད་པའི་སྙོམས་འཇུག་གོམས་པ་ལ་བརྟེན་ནས་བསམ་གཏན་བཞི་པ་ལ་ཡ་ཅིག་གྲོང་དང་དགོན་པའི་ཚུལ་དུ་ཡོད་པའི་གནས་ཅིག་ལ་སྐྱེ་བསྡད་པའི་གང་ཟག་གཅིག་ལ་ག་རེ་རེད་འདུ་ཤེས་མེད་པ་བ་ཟེར་ད།

ད་འགྲོ་སྲིད་དེ་ག་རེ་མིན་ལ་ཡོད་མ་རེད་སྲིད་རྩེ་མ་གཏོགས་ཡོད་མ་རེད་པ་སྲིད་རྩེ་ཆགས་དེ་རེད་འདུ་ཤེས་མེད་པ་འདུ་ཤེས་མེད་འདུ་ཤེས་མེད་མིན་སྐྱེ་མཆེད་དེ་ག་བ་ཆགས་དེ་རེད་སྲིད་རྩེ་རེད་ཡང་དག་པར་འདས་ནས་འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་རྫོགས་པར་བྱས་ཏེ་གནས་པ་དག་ཀྱང་ཡོད་དོ། དེ་ལྟར་ན་གང་ཟེར་ན་འདུ་ཤེས་མེད་འདུ་ཤེས་མེད་མིན་སྐྱེ་མཆེད་ཉིད་དེ་ཉེ་བར་འགྲོ་བ་རྣམས་པོ་དེ་དག་དེ་སྐྱེ་མཆེད་གཉིས་པ་ཆགས་དེ་དང་དེ་ནི་སྐྱེ་མཆེད་གཉིས་པའོ། འདི་གང་ཟེར་ན་འདུ་ཤེས་མེད་པ་བ་དང་འདུ་ཤེས་མེད་འདུ་ཤེས་མེད་མིན་སྐྱེ་མཆེད་ཁོ་རང་ཉིད་ལ་དང་པོ་དེ་གཉིས་པ་ཚིག་རེ་མང་དོ་ཅི་ན་གོ། གང་མ་ཚིག་གཉིས་པ་དང་པོ་ཚིག་གོ་བ་མ་རེད་དོ་ཅེ། ད་འདུ་ཤེས་མེད་པ་བ་ཟེར་ན་ཧ་གོ་དགོས་རེད་པ།

ད་དེ་འདྲའི་སྐབས་འདུ་ཤེས་མེད་འདུ་ཤེས་མེད་མིན་པ་ཞེས་པ་རེད་བ་དེའི་རྒྱུད་ལ་ག་རེ་རེད་འདུ་ཤེས་ཡོད་བ་རེད་ཟེར་བ་རེད་དེ་ཚིག་གཉིས་ཡོང་འདུག་བ་འདུ་ཤེས་མེད་འདུ་ཤེས་མེད་མིན་འདུ་ཤེས་མེད་ཟེར་ན་ག་རེ་རེད་འདུ་ཤེས་རགས་པ་མེད་ཟེར་བ་འདུ་ཤེས་རགས་པ་ཡོད་བ་མ་རེད་ད་སྲིད་རྩེ་འདི་ནས་འདུ་ཤེས་རགས་པ་ཟེར་ན་འགགས་ཚར་རེད་བ་འདུ་ཤེས་མེད་འདུ་ཤེས་མེད་མིན་ཟེར་དུས་ཀ་ལ་འདུ་ཤེས་ཕྲ་མོ་ཕྲ་མོ་མེད་པ་མ་ཡིན་ད་གང་ལྟར་དེའི་རྒྱུད་ལ་ག་རེ་རེད་འདུ་ཤེས་ཕྲ་མོ་ཞིག་ཡོད་རེད་འོ་དེ་བཞིན་ཁྱད་པར་འདུག་ཟེར་ད་ནམ་རྒྱུན་ང་ཚོ་ཨ། འདུ་ཤེས་མེད་པ་བའི་རྒྱུད་ལ་ཡང་འདུ་ཤེས་རགས་པ་ཡོད་མ་རེད། ཡོད་མ་རེད། འདུ་ཤེས་མེད་འདུ་ཤེས་མེད་མིན།

ལོག་ལྟ་ཅན་གྱི་གནས་རེད་ཟེར་གྱི་བ་ལོག་ལྟ་ཅན་གྱི་གནས་རེད། ཨ། ཨོ། ཚངས་ཆེན་དུ་འཕགས་པ་མི་སྐྱེ་བའི་འོ་ཟེར་གྱི་བ་ད་ལྷ་ཚེ་རིང་པོ་ལོག་ལྟ་ཅན་གྱི་གནས་ཡིན་པའི་རྒྱུ་མཚན་གང་ཟེར་ན་ཁོ་གང་ཟེར་ན་ལོག་པར་ལྟ་བའི་དབང་གིས་དེར་སྐྱེ་བ་རེད། ཐ་མ་དེ་ལོག་ལྟ་སྐྱེ་རེད་སྐྱེ་དགོས་ཟེར་རེད། གང་ཟེར་ན་དང་པོ་ཁོ་སྙོམས་འཇུག་དེ་ལ་འདུ་ཤེས་མེད་པའི་སྙོམས་འཇུག་དེ་ལ་ཐར་ལམ་དུ་འཁྲུལ། འདུ་ཤེས་མེད་པ་བ་དེ་ལ་ཐར་པར་འཁྲུལ། ཨ་ནི་དེ་འདྲའི་སྙོམས་འཇུག་ལ་བརྟེན་ནས་འདུ་ཤེས་མེད་པ་བར་སྐྱེ་སྐྱེས་ནས་ཁོ་རྒྱུན་རིང་པོ་དེ་ཐར་ལམ་ཁོ་ན་ཐར་པ་མ་ཐོབ་པ་དེ་ཧ་གོ་ན་ཨ་ནི་ལོག་ལྟ་སྐྱེ་འགྲོ་དགོས་ཟེར་རེད་བ། གང་ཡང་འཁྲུལ་ཟེར་རེད་འཁྲུལ་རེད། དང་པོ་འདུ་ཤེས་མེད་པའི་སྙོམས་འཇུག་དེ་ཁོ་ཐར་ལམ་ཡིན་པ་འཁྲུལ། ཨ་ནི་དེ་ནས་འདུ་ཤེས་མེད་པ་བའི་གནས་དེ་ལ་ཐར་པར་འཁྲུལ། ད་དེ་འདྲའི་འདུ་ཤེས་མེད་པའི་སྙོམས་འཇུག་དེ་ལ་བརྟེན་ནས་འདུ་ཤེས་མེད་པ་བར་སྐྱེ་བ་ཀུན་བས་ཟིན་ཞིང་དེ་ལ་སྐྱེ་རུང་བ། དེ་ལ་སྐྱེ་ཡོད་འདུག་ང་ངོ་སྤྲད་ཕྱིར་ཁོ་ཐར་པ་ཐོབ་ཡོད་བ་མ་ཐག་མ་ཐོབ་གང་ཁོ་ལོག་ལྟ་སྐྱེ་འགྲོ་དགོས་ཟེར་ག་ཚངས་ཆེན་གནས་ཀྱང་ལོག་ལྟའི་གནས་ཡིན་པས། ཨ་ནི་དེ་ལ་ག་འཕགས་པ་མི་སྐྱེ་བའི་ག་འཕགས་པ་སྐྱེ་གི་མ་རེད།

དྲི་རོ་ཡོད་བ་མ་རེད་དྲི་རོ་གཉིས་མེད་ཙང་འདི་གཉིས་ཡོད་བ་མ་རེད་སྣ་ལྕེ་གཉིས་ཡོད་བ་མ་རེད། འདོད་པའི་ཁམས་འདོད་པའི་ཁམས་ཐམས་ཅད་དོ་གཟུགས་ཀྱི་ཁམས་ན་བཅུ་བཞི་སྟེ། དྲི་དང་རོ་དང་སྣ་དང་ནི་ལྕེའི་རྣམ་ཤེས་ཁམས་མ་གཏོགས་ཟེར་ཨོ་ལེགས་རེད། འདོད་ཁམས་ན་ཁམས་བཅོ་བརྒྱད་ནི་ཆ་ཚང་ཡོད་རེད། གཟུགས་ཁམས་ན་ཁམས་བཅོ་བརྒྱད་ནང་ག་ཚོད་མ་གཏོགས་ཡོད་བ་མ་རེད་བཅུ་བཞི་མ་གཏོགས་ཡོད་བ་མ་ག་རེ་མ་གཏོགས་ཟེར་ན་དྲི་དང་རོ་དང་སྣ་དང་ལྕེ་དེ་བཞི་མ་གཏོགས་པ་རེད། བྱས་ཙང་བཅོ་བརྒྱད་ནང་བཞི་ཕར་ཕུད་ན་ག་ཚོད་ལྷག་རེད་བཅུ་བཞི་རེད་བ་བྱས་ཙང་དྲི་རོ་གཉིས་ཡོད་མ་རེད་ད་གཟུགས་ཅན་བཅུ་ཡོད་རེད་བ་གཟུགས་ཅན་སྐྱེ་མཆེད་བཅུའི་ནང་ནས་ག་ཚོད་མ་གཏོགས་དྲི་རོ་གཉིས་ཕར་ཕུད་དགོས་རེད་དྲི་རོ་གཉིས་ཕར་ཕུད་པའི་ལྷག་མ་ག་ཚོད་ལྷག་སོང། བརྒྱད་རེད་བ་བརྒྱད་འདིའི་སྒང་ལ་ཆུའི་རྣམ་ཤེས་གཉིས་རྒྱབ་འདུག་ག་ལ་ཨ་འདུ་ཤེས་མེད་པ་བ་འདི་ག་རེད་ག་རེ་དང་འདུས་འདུག་རེད་འདུ་ཤེས་མེད་པ་བ་འདི་ཁོ་རང་ཚོ་ཚུགས་ན་ག་རེ་རེད་དྲི་དང་ཡིད་དང་ཨ་ག་གཟུགས་ཅན་བཅུ་དང་ཡིད་ཆོས་སྐྱེ་མཆེད་ཀྱི་འདུག་རེད་ད་འདི་རྟོག་བཅུ་ཡོད་དུ་ཡོད་སྲིད་རེད་ད་དེ་ང་ཚོའི་འདུ་ཤེས་མེད་པ་བ་འདི་ག་རེ་རེད། སེམས་མེད་ཀྱི་གནས་སྐབས་ཞེས་པ་རེད་བ་དང་སེམས་མེད་གནས་སྐབས་ཟེར་ན་ཁོ་གཟུགས་ཅན་བརྒྱད་རྣམས་དང་གཟུགས་ཅན་བརྒྱད་དང་ཆོས་སྐྱེ་མཆེད་རྣམས་མ་གཏོགས་པའི་ཡིད་ཀྱི་རང་བཞིན་འདུས་ཐག་ཅིག་མེད་པའི་ཕྱིར། མེད་བ་དང་འདུ་ཤེས་མེད་པ་བ་དེ་སེམས་མེད་རེད་བ། སེམས་མེད་ཡིན་དུས་ཀ་ན་ཁོའི་རྒྱུད་ལ་སེམས་ཡོད་མ་རེད་བ། སེམས་མེད་པ་ཡིན་དུས་ཀ་ན་དེ་འདྲའི་དག་ཅིག་ཡིད་ཀྱི་རྣམས་འདུས་ཡག་གི་དང་ཆོས་ཅིག་མེད་པའི་ཕྱིར་ཁོ་རང་ལ་མེད་པའི་འདུས་ག་རེ་རེད། ག་རེ་གཟུགས་ཅན་བརྒྱད་དང་ཡིད་དང་ཆོས་ཀྱི་རང་བཞིན་གྱིས་བསྡུས་ཟེར་བཞིན་འདུག་པ་འདི། ཅིག། བརྟག་རྒྱུ་ཅིག་ཡོད་རེད་ག་རེ་ཟེར་ན་ག་ས་ང་ཚོ་ག་རེ་ཟེར་ན་འདུ་ཤེས་མེད་པ་བ་དང་འགོག་པའི་སྙོམས་འཇུག་ད་ག་ན་ཞིག་འདུ་ཤེས་མེད་པའི་སྙོམས་འཇུག་དེ་སེམས་མེད་ཡོད་ན་མེད་ན་བཞག་སོང་གཞི་བདག་ཏུ་སེམས་མེད་བཏགས་པ་བ་རེད་ལབ་བཞིན་པ་དེ་ཡིན་ཙང་ག་རེ་ཡིད་དང་ཆོས་སྐྱེ་མཆེད་ནང་འདུ་བ་མ་ཡིན་པ་ཡིད་ཀྱི་ནང་དུ་མ་འདུས་པའི་ཕྱིར། ཡིད་ཀྱི་ནང་དུ་མ་འདུས་པ་དག་ཁོ་རང་གི་པའི་ཕྱིར་འདུ་ཤེས་མེད་པ་བ་ཁོ་རང་གི་རྒྱུད་ལ་ཡིད་མེད་པའི་ཕྱིར་ད། རེད་པ། ཨོ་འདི་ཅིག་ལགས་པོ་རེད་ཡ་འདི་ཅིག། དེ་ནི་དེ་ནི་ཡིད་ཀྱི་སྐྱེ་བ་དང་འཆི་བ་ན་ཡོད་དོ། ད་འདི་ལྡོག་པོ་འདི་ག་ཅིག་འདུག་ཟེར་ན་ཁོ་རང་རྒྱུད་ལ་ཡིད་མེད་ནས་དང་པོ་ཡིད་ཀྱི་དབང་པོ་དེ་སྐྱེས་པ་རེད་ཐ་མ་འཆི་ཡོང་དུས་ག་ན་ག་རེ་ཡིད་ཀྱི་དབང་པོ་འཆི་གི་རེད་ཟེར་ཅི་སྐད་ཅིག་བཤད་གི་འདུག་མོ། ད་ང་ཚོ་འཆི་ཁ་བླ་མ་ཁོ་འདི་ཡོང་གི་འདུག་བ། ད་འཆི་ལྟས་འདི་འདྲ་ཡོང་གི་འདུག་བ། མ་འཆི་བའི་སྔ་རོལ་དུ་འཆི་ལྟས་འདི་འདྲ་ཡོང་གི་འདུག་བ། དེ་ཡོད་ཡིན་ཙང་ཁོང་འཆི་གི་དེ་ནས་རྣམ་ཤེས་དེ་མ་འཆི་བའི་སྔ་རོལ་དུ་རྣམ་ཤེས་དེ་མངོན་དུ་འགྱུར་བ་རེད། ཟེར་དགོས་མེད་འགྲོ། དེ་བྱས་པས་ན་ཡང་གཅིག་ཡིད་དང་ཆོས་སྐྱེ་མཆེད་དོན་ལྡན་འདི་དང་འདིའི་ཡིད་ཀྱི་ཡིད་ནི་ག་རེ་རེད་སྐྱེ་བ་དང་འཆི་འཕོ་བ་ན་ཡོད་རེད་མ་གཏོགས་སྐྱེ་ཟིན་ནས་ད་མ་འཆི་བའི་སྔ་རོལ་དུ་ཡོད་པ་མ་རེད་དེ་པ་དེ་ཁོ་འདུ་ཤེས་མེད་པ་བ་རང་བསྟན་དེ་དགོས་ཟེར་བ། ཡ་དེ་རྗེས་ད་འདུ་ཤེས་མེད་འདུ་ཤེས་མེད་མིན་སྐྱེ་མཆེད་ནི་གཟུགས་མེད་པས་ཕུང་པོ་བཞི་ད་གཟུགས་མེད་རེད་པ་གཟུགས་མེད་ཙམ་དུ་མ་ཟད་སྲིད་རྩེ་ཆགས་དེ་དེ་ཕུང་པོ་ག་རེ་རང་བཞིན་ཅན་བཞིའི་རང་བཞིན་ཅིག་ཡིན་པའི་ཕྱིར་ཡིད་དང་ཆོས་སྐྱེ་མཆེད་ཀྱིས་བསྡུས་སོ། ད་དེ་ཡན་ཆད་གར་སོང་ན།

ད་ཁམས་ཀྱི་མིང་ཅན་ཁམས་པའི་འདུ་བྱེད་དེ་ལ་འདུ་བྱེད་ག་ཚད་ཡོད་རེད་ཟེར་ན་འདུ་བྱེད་ཁམས་བཅོ་བརྒྱད་དག་རང་བྱེད་འདུ་བྱ་དེ་ལ་ཁམས་བཞི་བཅུ་ཞེ་བཞི་ཡོད་རེད་བྱེད་ན་ཁམས་དྲུག་ཅུ་རེ་གཉིས་རེ་བ་ཁམས་དྲུག་ཅུ་རེ་གཉིས་བཅོ་བརྒྱད་བྱེད་ན་བརྩིས་པས་དྲུག་ཅུ་རེ་གཉིས་རེ་དྲུག་ཅུ་རེ་གཉིས་ནང་གི་རྩ་བའི་ག་རེ་ཟེར་ན་ཁམས་བཅོ་བརྒྱད་པོ་དེ་གཞི་རེ་བ་ད་འདུ་བྱེད་རེ་བ་འདུ་བྱེད་དེ་ཕར་འཐེན་པས་ད་དྲུག་ཅུ་རེ་གཉིས་ནང་ག་ཚད་ལྷག་གོ་རེ་བཞི་བཅུ་ཞེ་བཞི་ལྷག་རེ་འདུ་བྱ་ག་ཚད་ཡོད་རེད་བཞི་བཅུ་བཞི་བཅུ་ཞེ་བཞི་འདུ་བྱེད་ག་ཚད་ཡོད་རེད་ཁམས་བཅོ་བརྒྱད་ད་བཞི་བཅུ་ཞེ་བཞི་དེ་ཁམས་བཅོ་བརྒྱད་ནང་འདུ་བྱེད་དུ་གསུངས་གོ་རེ། ཨོ་འདུས་ཟེར། ཡང་ཁམས་མང་པོ་བསྟན་པའི་མདོ་ལས་ཁམས་དྲུག་ཅུ་རྩ་གཉིས་སུ་གསུངས་པ་དག་དྲུག་ཅུ་རྩ་གཉིས་སུ་འདུ་བ། དྲུག་ཅུ་རྩ་གཉིས་སུ་གསུངས་པ་འདི་དག་ལས། མིག་ལ་སོགས་པའི་ཁམས་བཅོ་བརྒྱད་ནི། འདུ་བྱེད་སྔར་བཤད་པ་རྣམས་སོ་ད། ཁམས་བཅོ་བརྒྱད་དེ་རེད་པ། ཁམས་བཅོ་བརྒྱད། ཁ་སང་ང་ཚོ་ཁམས་བཅོ་བརྒྱད་བགྲང་སྟངས་བཤད་པ། གཟུགས་ཅན་གྱི་ཁམས་བཅུ་དང་རྣམ་ཤེས་ཁམས་བདུན་དེ་ཡང་ཆོས་ཁམས་ཀྱི་ནི་ཁམས་བཅོ་བརྒྱད་འདུག་ལབ་པ་རེད། ཡང་གཟུང་བ་ཡུལ་སེམས་ཁམས་ནི་ཡང་ཡང་མ་ཅིག། ཅིག་འདུ་མི་འདུ་སྐད་ཆ་བཤད་དུས་གང་ལ་གཟུང་བ་ཡུལ་ནང་འདུ་གི་རེད་སྐད་ཆ་འཁོར་ཡོང་བ་མ་དང། ཡང་སེམས་ཁམས་ནང་འདུ་གི་རེད། ཡང་ན་གཟུགས་ཅན་ཁམས་ནང་འདུ་གི་རེད་ཟེར་ལབ་བཤད་གི་རེད། འོག་ཏུ་བཤད། ད་དེ་ནས་ཁམས་བཅོ་བརྒྱད་པོ་གཞན་ལས་ཁམས་ག་དེ་འདུ་བ་ཡིག་ཆུང་དང་བཅོ་བརྒྱད་ལས་གཞན་པའི་ཁམས་བཞི་བཅུ་ཞེ་བཞིའི་སྡོམ་ནི། དྲུག་ཚན་གསུམ་དང་བཞི་ཚན་གཅིག་གསུམ་ཚན་དྲུག་དང་གཉིས་ཚན་གཉིས་ད་འདི་ང་ཚོ་སྡོམ་ནང་དཔེ་ཡག་པོ་རེད་འདི་ལྟ་སྟབས་བདེ་བརེད་འདུག་སྡོམ་ནང་འདི་ག་ཟེར་ན་སྤྱིར་བཏང་ཁམས་དྲུག་ཅུ། རེ་གཉིས་དང་བཅོ་བརྒྱད་འདི་འདུ་བྱེད་རེད་པ་ད་འདུ་བྱ་ག་ཚད་འདུག་ཁམས་བཞི་བཅུ་ཞེ་བཞི་འདུག་པ་ཁམས་བཞི་བཅུ་བཞི་འདི་ལ་སྡོམ་ནང་ག་ཟེར་བ་རེད་ཁམས། བཅོ་བརྒྱད་དྲུག་ཚན་གསུམ་དང་བཞི་ཚན་གཅིག་གཉིས་ཚན། བཅོ་བརྒྱད་དྲུག་ཚན་གསུམ་དང་བཞི་ཚན་གཅིག་གསུམ་ཚན་གསུམ་དང་གཉིས་ཚན་གཉིས་བཅས་པའི་ཁམས་རེ་གཉིས་ལེགས་པར་འཆད་པ་ཡིན། དཔེ་ཡག་པོ་བ་རེད། ད་དེའི་རྗེས་ལ་ང་ཚོ་རྗེས་སླད་རྒྱུར་བརྗེ་རེ་བ། ད་དེའི་རྗེས་ལ་ཁམས་དྲུག་བཤད་པའི་ས་དང་རིམ་པ་བཞིན་དུ་ཡོང་གི་རེད་དང་ད་དང་པོ། ག་རེ་ངོས་བཟུང་འདུག་ཟེར་ན་འང་ཟེར། རང་ཚོ་སྡོམ་བཞི་བ། དེ་ཁ་བསྡུ་ལ། དེའི་ནང་དེ་གསུངས་བ། ཁམས་ནི་བཅོ་འདིར་བ། བཅོ་བརྒྱད་དྲུག་ཚན་གསུམ་དང་བཞི་ཚན་གཅིག་གསུམ་ཚན་གསུམ་དང་གཉིས་ཚན་གཉིས་བཅས་པའི་འདིར་ངོས་བཟུང་བ་རེད། ཁམས་བཅོ་བརྒྱད་པོ་དེ་དག་ག་རེ་ཟེར་ན། གསུམ་ཚན་དྲུག་ཚན་ག་ཚད་ཡོད་རེད་དྲུག་ཚན་གསུམ། ན་བཞི་ཚན་གཅིག། གསུམ་ཚན་དྲུག། གཉིས་ཚན་གཉིས་ཡོད་རེད། ད་འདིའི་སྐོར་སྡེ་ཚན་དུ་ངོས་བཟུང་སོང་ན་ཨང་འདིའི་འདས་འདུ་མི་འདུའི་སྐད་ཆ་འདི་དཔེ་སྟབས་བདེ་པོ་ཡོང་གི་རེད། སྡོམ་ཚིག་སྔོན་ལ་མ་གནང་ཁྱེད་རང་ཚོ་གོ་དུ་མ་མ་དྲན་ནོ་ཕལ་ཆེར་ཡོང་གི་མ་རེད། ད་དང་པོ་དེ་ཡིན་ད་ང་ཚོ་རོབ་ཙམ་ལ་བློ་ཞགས་འབྲེལ་བཤད་དེ་བྱེད་ལ་སྡོམ་ཁོ་རང་འགྲོ་དུས་ག་ལ་ཡིན་ད།

སྡུག་བསྔལ་བདེ་བ་ཡིད་མི་བདེ་ཡི་ཁམས་ཡིད་བདེ་བཏང་སྙོམས་མ་རིག་ཁམས་དེ་དྲུག་དྲུག་ཚན་གསུམ་པོ་དེ་དག་དེ་ཡན་ཆད་ག་རེ་ཟེར་ན་བཅོ་བརྒྱད་དྲུག་ཚན་གསུམ་དྲུག་ཚན་གསུམ་དང་བཅོ་བརྒྱད་གཉིས་ཚར་ཚར་སོང། བཅོ་བརྒྱད་སའི་ཁམས་བཅོ་བརྒྱད་ད་གིན་ཕྱིན་ཚར་སོང་དྲུག་ཚན་གསུམ་ཕྱིན་ཚར་སོང་ད་དེ་ནས་ག་རེ་ཟེར་ན། གསུམ་ཚན་དྲུག་རེད་བཞི་ཚན་གཅིག་རེད་བ། བཞི་ཚན་གཅིག་པོ་དེ་ག་རེ་ཟེར་ན། ཚོར་བ་འདུ་ཤེས་འདུ་བྱེད་རྣམ་ཤེས་བཞི། འོ་དེ་བཞི་ཚན་གཅིག་དེ་བཞི་ཚན་གཅིག་མ་གཏོགས་མི་འདུག་པ། ད་དེ་ནས་སུམ་ཚན་དྲུག་ཡོད་རེད་སུམ་ཚན་དྲུག་དེ་རིམ་པ་བཞིན་དུ་རྟགས་བརྒྱབ་ཨ། འདོད་ཁམས་གཟུགས་དང་གཟུགས་མེད་ཁམས་ཁམས་དེ་གསུམ་སུམ་ཚན་དང་པོ་དེ་བྱས number དང་པོ་བརྒྱབ། གཟུགས་དང་གཟུགས་མེད་འགོག་པའི་ཁམས་ཀྱང་གསུམ་སུམ་ཚན་གཉིས་པོ་དེ་བྱས། འདས་དང་མ་འོངས་ད་ལྟའི་ཁམས་ཀྱང་གསུམ་སུམ་ཚན་གསུམ་པོ་དེ་བྱས། དམན་པ་གྱ་ནོམ་བར་མའི་ཁམས་གཞན་གསུམ་སུམ་ཚན་བཞི་པོ་དེ་བྱས། དགེ་དང་མི་དགེ་ལུང་མ་བསྟན་ཁམས་གསུམ་གསུམ་ཚན་ལྔ་པོ་དེ་བྱས། སློབ་དང་མི་སློབ་དེ་གཉིས་མིན་ཁམས་གསུམ་གསུམ་ཚན་ག་ཚད་ཕྱིན་ཚར་སོང་གསུམ་ཚན་དྲུག་དེ་རེད། ད་གཉིས་ཚན་གཉིས་ཡོད་ཟེར་སོང། གསུམ་ཚན་དྲུག་དང་གཉིས་ཚན་གཉིས་གཉིས་ཚན་གཉིས་ག་རེ་ཟེར་ན། ཟག་བཅས་ཟག་མེད། number དང་པོ་བརྒྱབ་གཉིས་ཚན་གཅིག་བྱས། ཨ་ནི་ཁམས་གཉིས་བྱས། ཨ་འདུས་བྱས་འདུས་མ་འདུས་བྱས་ཁམས། འདུས་མ་བྱས་ཁམས་གཉིས་དེ་གཉིས་ལ་ག་རེ་ཟེར་ན་གཉིས་ཚན་གཉིས་རེད་ད་མདོར་བསྡུས་ན་ག་རེ་ཟེར་ན་ཁམས་དྲུག་ཅུ་རེ་གཉིས་དེ་ཕར་ཆ་བགོས་བརྒྱབ་ན་གཅིག། སྡུད་བྱེད་བཅོ་བརྒྱད་བྱས་བསྡུ་བྱ་ག་ཚད་ཡོད་རེད་བཞི་བཅུ་ཞེ་བཞི་བསྡུ་བྱ་བཞི་བཅུ་ཞེ་བཞིའི་ནང་ཚན་ཆ་བགོས་བརྒྱབ་ན་དྲུག་ཚན་ག་ཚད་སླེབས་སོང་གསུམ་བཞི་ཚན་གཅིག་གསུམ་ཚན་དྲུག་གཉིས་ཚན་གཉིས་འོ་དེ་སྡོམ་བརྒྱབ་རེད་ད་འདི་རྗེས་ང་ཚོ་འདི་ཀློག་དུས་ཀྱང་གཅིག་སྡོམ་ཀློག་དུས་གསལ་འགྲོ་གི་རེད་ད་ག་ཚད་དྲུག་ཚན་གསུམ་འདུག་ད་དྲུག་ཚན་གསུམ་ནང་གི་དྲུག་ཚན་གསུམ་དེ་ངོས་དྲུག་ཚན་གསུམ་ནང་དྲུག་ཚན་དང་པོ་དེ་ངོས་བཟུང་ད། ཨོ་ས་ཆུ་མེ་རླུང་ནམ་མཁའ་རྣམ་ཤེས་ཁམས་འདི་དྲུག་ཨོ་དེ་རེད་ད་དེ་འདྲའི་ཁམས་དྲུག་དེ་ཚུར་ངོས་བཟུང་རེད་ཁམས་དྲུག་དེ་ཚུར་ངོས་བཟུང་དེ་འདྲའི་ཁམས་དྲུག་པོ་དེ་ཁམས་བཅོ་བརྒྱད་ཀྱི་ནང་ག་རེའི་ནང་ཕར་འདུ་གི་རེད་བསྡུ་བ་བྱེད་དགོས་རེད་གོ་སོང་ངས་ད་བསྡུ་བྱའི་ཁམས་ག་ཚད་ཡོད་རེད་བཞི་བཅུ་ཞེ་བཞི་ཡོད་རེད་བ་བཞི་བཅུ་ཞེ་བཞི་ཡི་ནང་དྲུག་ཚན་ག་ཚད་འདུག་དྲུག་ཚན་གསུམ་ཡོད་བ་དྲུག་ཚན་གསུམ་ནང་ནས་དྲུག་ཚན་དང་པོ་དེ་འདི་རེད་ད་དྲུག་ཚན་དང་པོ་དེ་ཚུར་བཏོན་རྗེས་དེ་ནས་དྲུག་ཚན་དང་པོ་དེ་ཁམས་བཅོ་བརྒྱད་ནང་ག་རེའི་ནང་འདུ་གི་རེད་ཨང་སྐད་ཆ་འདི་དགོས་རེད་བ། ཡ། ད་དེའི་རྗེས་ལ་ཁམས། དྲུག་བཤད་པས་ད་ཁམས་དྲུག་བཤད་པའི་དྲུག་ཚན་དང་པོ་དེ་རེད་བ། དྲུག་ཚན་དང་པོ་དེ་ག་རེ་རེད། ས་ལ་སོགས་པ་བཞི་ནི་རེག་བྱའི་ཁམས་ཀྱིས་བསྡུས་ཏེ་སྔར་བཤད་ཟིན་ཏོ། ད་ས་ལ་སོགས་པའི་རེག་བྱ། ས་ལ་སོགས་པ་ད་ནི་འབྱུང་བ་བཞི་དང་འབྱུང་བ་བཞི་དེ་ཁམས་བཅོ་བརྒྱད་ནས་ག་རེའི་ནང་འདུ་གི་རེད། རེག་བྱའི་ཁམས་ནང་འདུ་གི་རེད། སྔར་བཤད་ཟིན་ཏོ། སྔར་ག་རེའི་སྐབས་སུ་བཤད་ཟིན་ཟེར་ན། འོ་དེ་སྐབས་སུ་བཤད་ཟིན་པ། གཟུགས་རྣམ་གཉིས་དང་རྣམ་ཉི་ཤུ་སྒྲ་ལ་རྣམ་པ་བརྒྱད་ཡོད་དེ། རེག་བྱ་བཅུ་གཅིག་བདག་ཉིད་དོ། དེ་སྐབས་སུ་ག་རེ་ཟེར་ན་གསུངས་ཚར་བ། ད་འདི་སྔར་བཤད་ཟིན་པའི་ཁམས་ནང་འགྲོ་གི་རེད། ད་འོག་ལ་བཤད་ཟིན་དང་བཤད་རྒྱུ་ཁམས་མང་པོ་ཡང་ཅིག་སླེབ་གི་རེད་དེ་ཡང་བཤད་ཟིན་པའི་ཁམས་ག་ཚད་ཡོད་མེད་འཆད་རྒྱུ་ཁམས་ག་ཚད་ཡོད་མེད་འཆད་བཞིན་པའི་ཁམས་ག་ཚད་ཡོད་མེད་ཡང་དེ་ཅིག་སླེབ་གི་རེད་ཡ་དེ་བྱས་ད་གང་ལྟར་ཀྱང་དྲུག་ཚན་དང་པོའི་ནང་གི་འབྱུང་བ་བཞི་པོ་དེ་ཁམས་བཅོ་བརྒྱད་ནང་ག་རེའི་ནང་འདུས་པ་རེད་ཟེར་ན་ད་ནི་འོག་ལ་རེག་བྱའི་ཁམས་ནང་འདུས་པ་རེད་ཡིན་དེ་ཁོ་རེག་བྱའི་ཁམས་རེད་བ་དེ་བྱས་དེ་ཡིན་བྱས་ཕྱིན་ཚར་རེད་ད་དེ་ནས་དྲུག་ཚན་དང་པོའི།

བུ་ག་ནམ་མཁའི་ཁམས་ཞེས་བྱ་སྣང་དང་མུན་པ་དག་ཡིན་ལོ། ད་ནམ་མཁའི་ཁམས་འདི་ངོས་བཟུང་ཡོད་འདི་གང་ལ་བྱེ་བྲག་སྨྲ་བ་ཁོ་རང་ག་རེ་ངོས་བཟུང་རེད་ནམ་མཁའ་དང་རྣམ་ཤེས་ཁམས། མ་བཤད་པས་ད་ནམ་མཁའ་རྣམ་ཤེས་ཁམས་གཉིས་སྔར་བཤད། སྔར་ཅིག་བཤད་རྒྱུ་རེད། ཨཱ་ནི་ད་ལྟ་འཆད་བཞིན་པའི་ཁམས་རེད། ཁམས་ག་ཚོད་འདུག་ཁམས་དྲུག་ཅུ། ད་དབྱེ་བསྡུ་བྱས་པའི་ཆ་ཚང་ག་རེ་དྲུག་ཅུ་རེ་གཉིས་དྲུག་ཅུ་རེ་གཉིས་རེད་པ། དྲུག་ཅུ་རེ་གཉིས་ནང་འཆད་བཞིན་པའི་ཁམས་གཉིས་མ་གཏོགས་ཡོད་མ་རེད། ག་རེ་ཟེར་ན་ནམ་མཁའི་ཁམས་དང་རྣམ་ཤེས་ཁམས་གཉིས་རེད། ཨ་རིགས་འགའ་ཤས། སུམ་ཅུ་སོ་གཉིས་རེ་འཆད་ཟིན་པའི་ཁམས་རེད། ཉི་ཤུ་རྩ་དྲུག་རེ་འཆད་རྒྱུའི་ཁམས་རེད། ད་འདི་ཇེ་ལེགས་རེད། ད་གི་འདིའི་ཁབ་ཏུ་འཆད་བཞིན་པ་བྱུང་བ་རེད་འཆད་བཞིན་པའི་ཁམས་ག་ཚོད་རེད། ཁམས་གཉིས་མ་གཏོགས་ཡོད་མ་ག་རེ་ཟེར་ན། ནམ་མཁའི་ཁམས་དང་རྣམ་ཤེས་ཁམས་གཉིས་རེད། ད་ནམ་མཁའ་དང་པོ་ནམ་མཁའི་ཁམས་བཤད་ཡོང་དུས་ང་ན་ནམ་མཁའི་ཁམས་འདི་ག་རེ་ཟེར་ན། བུ་ག་ནམ་མཁའི་ཁམས་ཞེས་བྱ་སྣང་དང་མུན་པ་དག་ཡིན་ལོ། འདི་རེད། ནམ་མཁའ་དང་རྣམ་ཤེས་ཀྱི་ཁམས་མ་བཤད་པས་སྔར་མ་བཤད་པ་ཡིན་ཙང་ད་འདི་འཆད་བཞིན་པ་རེད། ད་ནམ་མཁའི་ཁམས་ཀྱི་ཁྱད་ཆོས་ག་རེ་རེད་ཟེར་ན་གོང་ང་དང་སྐར་ཁུང་ལ་སོགས་པའི་བུ་ག་ནི་ནམ་མཁའི་ཁམས་སུ་ཤེས་པར་བྱ། དེ་ཡང་ད་ག་རེ་ཟེར་ན་སྣང་བ་དང་མུན་པའི་བདག་ཉིད་ཅན་རེད། ཉིན་མོ་སྣང་བའི་བདག་ཉིད་ཅན་དང་མཚན་མོ་ག་རེ་ཟེར་ན་མུན་པའི་བདག་ཉིད་ཅན་ལ་ཟེར་གྱི་རེད་ད་བྱེ་བྲག་སྨྲ་བས་ག་རེ་ཟེར་ན་ནམ་མཁའ་དང་ནམ་མཁའི་ཁམས་གཉིས་ལ་ཁྱད་པར་ཕྱེ་རེད། དེ་ཁྱད་པར་གསུམ་པར་བཞག་གི་རེད་ད། ནམ་མཁའ་དང་ནམ་མཁའི་གཉིས་ཁྱད་པར་ཕྱེ་ནམ་མཁའ་ག་རེ་རེད། འདུས་བྱས་འདུས་མ་བྱས་རེད་ནམ་མཁའི་ཁམས་ནི་འདུས་བྱས་རེད་གཅིག་རེད་གཅིག་ནམ་མཁའ་ནི་ཟག་མེད་རེད་སྤང་བྱ་མ་རེད་ནམ་མཁའི་ཁམས་ནི་ཟག་བཅས་རེད་སྤང་བྱ་རེད་གཅིག་ག་རེ་ཟེར་ན་ནམ་མཁའ་ནི་སྐྱེས་བུའི་གདགས་གཞི་མ་རེད་ནམ་མཁའི་ཁམས་ནི་ག་རེ་སྐྱེས་བུའི་གདགས་གཞི་རེད་གང་ལྟར་ཡང་ཁྱད་ཆོས་མེད་ག་གུ་ཡངས་ནང་ཚན་མི་འདྲ་བ་གསུམ་གྱི་སྒོ་ནས་ནམ་མཁའ་དང་ག་རེ་ནམ་མཁའི་ཁམས་གཉིས་ལ་ཁྱད་པར་ཕྱེ་རེད་ད་མདོ་སྡེ་པས་ག་རེ་ཟེར་ན་ནམ་མཁའ་དང་ནམ་མཁའི་ཁམས་གཉིས་ཁྱད་པར་མེད་ནམ་མཁའ་དེ་ཉིད་འདུས་མ་བྱས་ཡིན་པ་ནང་བཞིན་ནམ་མཁའི་ཁམས་དེ་ཡང་ག་རེ་རེད་འདུས་མ་བྱས་རེད་ལབ་རེད་ད་འདི་ག་བྱེ་བྲག་སྨྲ་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོང་གི་རེད། ད་དེ་ད་ཡིག་ཆུང་ཀློག་མེད་དང་ཡིག་ཆུང་ཀློག་མི་དགོས་ཀྱི། དེ་ཡང་ད་དེ་ག་རེ་ཟེར་ན་ཉིན་མོ་སྣང་བའི་རང་བཞིན་ཅན་ག་རེ་རེད་མཚན་མོ་ག་རེ་ཟེར་ན་མུན་པའི་རང་བཞིན་ཅན་བྱས་ཙང་བུ་ག་ནམ་མཁའི་ཁམས་ཞེས་བྱ་སྣང་དང་མུན་པ་དག་ཡིན་ལོ་ཟེར་འདི་རེད་པ་དག་ཡིན་ལོ་ཟེར་འདུག་པ་ལོ་ཁ་ཆེ་བྱེ་བྲག་སྨྲ་བ་ཁོ་རང་འདོད་པ་བྱས་ལོ་ཟེར་འདུག་པ་ལོ་མདོ་སྡེ་པའི་མ་རངས་པའི་སློབ་དཔོན་དང་ལོ་མདོ་སྡེ་པའི་ག་རེ་ཟེར་ན་མ་རངས་པའི་ཚིག་རེད་རྒྱུ་མཚན་ག་རེ་ཟེར་ན་ནམ་མཁའ་དང་ནམ་མཁའི་ཁམས་གཉིས་ཁྱད་པར་ཕྱེ་བ་དེ་འགྲིག་གི་མི་འདུག་ནམ་མཁའི་ཁམས་འདུས་མ་བྱས་ནམ་མཁའ་འདུས་མ་བྱས་ཡིན་པ་ནང་བཞིན་ནམ་མཁའི་ཁམས་དེ་ཡང་འདུས་མ་བྱས་མ་གཏོགས་འདུས་བྱས་ཡོང་སྟངས་ཡོད་མ་རེད་ཟེར་འདུག་པ་ག་རེ

སྤྱོད་ཡུལ་བས་ན་དང་པོ་ག་རེ། གཟུགས་ཀྱི་སྐྱེ་མཆེད་ནང་འདུས་ཡོད་འདུག་པ། གཟུགས་ཀྱི་ཁམས་ནང་འདུས་སོ། ལོ་ཟེར་འདུག་པ་ལོ་སུས་མ་རངས་པ་རེད། བྱེ་བྲག་སྨྲ་བའི་མདོ་སྡེ་པ་དང་སློབ་དཔོན་གྱིས་མ་རངས་པའི་ཚིག་རེད་པ་ལོ་ཟེར་དེ་འདི་རེད། དེ་ནས་བྱེ་བྲག་ཏུ་སྨྲ་བའི་འདོད་པ་དེས་ད་འདོད་པ་རེད། ཁོ་རང་གི་འདོད་པ་རེད། ཁོ་རང་གི་ཐོགས་བཅས། ཉེ་འཁོར་བའི་གཟུགས་ཡིན་ཟེར་འདུག། ཐོགས་བཅས་ཡིན། ཉེ་འཁོར་བའི་གཟུགས་ཡིན། ཞེས་ཟེར་རོ། དེ་རེད་ད་བྱེ་བྲག་སྨྲ་བའི་ལུགས་ལ་ནམ་མཁའ་དང་ནམ་མཁའི་ཁམས་ལ་ཁྱད་པར་ག་ཚོད་འདུག་ཁྱད་པར་གསུམ་ཕྱེ་གི་འདུག་གཅིག་ཟག་བཅས་གཅིག་ཟག་མེད་ད་ཟག་བཅས་ཡིན་པའི་ཆ་ནས་སྤང་བྱ་རེད་ཟག་མེད་ཡིན་པའི་ཆ་ནས་སྤང་བྱ་མ་རེད་པ་ནམ་མཁའ་སྤང་བྱ་མ་རེད་ཟག་མེད་རེད་པ། ནམ་མཁའི་ཁམས་དེ་སྤང་བྱ་རེད་ཟག་བཅས་རེད་གཅིག་དེ་རེད་གཅིག་འདུས་བྱས་རེད་གཅིག་འདུས་མ་བྱས་རེད་ཁྱད་པར་གཅིག་གཅིག་སྐྱེས་བུའི་གདགས་གཞི་བྱེད་ཀྱི་རེད་གཅིག་སྐྱེས་བུའི་གདགས་གཞི་བྱེད་མ་རེད་ནམ་མཁའ་ནམ་མཁའི་ནམ་མཁའ་སྐྱེས་བུའི་གདགས་གཞི་བྱེད་ཀྱི་མ་རེད་པ། ནམ་མཁའི་ཁམས་དེ་སྐྱེས་བུའི་གདགས་གཞི་རེད། སྐྱེས་བུའི་གདགས་གཞི་ལ་ག་རེ་རེད་འདུས་བྱས་ཤིག་དགོས་རེད་མ་འདུས་མ་བྱས་རུང་གི་མ་རེད་ད་ནམ་རྒྱུན་ང་ཚོས་སྐྱེས་བུ་ས་མིན་ཆུ་མིན་དང་མེ་རླུང་རྣམ་ཤེས་མ་ཡིན་དེ་ལས་གཞན་དུ་སྐྱེས་བུ་གང་ཟེར་སྐྱེས་བུའི་གདགས་གཞི་ཁམས་དྲུག་ཟེར་བཤད་པ་རེད་དེའི་ནང་གི་སྐྱེས་བུའི་གདགས་གཞི་ཁམས་དྲུག་གི་ནམ་མཁའ་དེ་ལ་ནམ་མཁའི་ཁམས་དེ་བཞག་གི་རེད་དེ་ལབ་པ་རེད། ཐོགས་བཅས་ཉེ་འཁོར་བ་ཡིན་ནོ་ཞེས་ཟེར་རོ་ཅེས་ད་དེ་ཡན་ཆད་སུའི་འདོད་པ་རེད་ཟེར་ན་བྱེ་བྲག་སྨྲ་བ་དང་ཁ་ཆེའི་བྱེ་བྲག་སྨྲ་བའི་འདོད་པ་བྱས་ད་མདོ་སྡེ་པ་ན་རེ་དེ་ནི་མདོ་ཡི་དགོངས་པ་ཡང་མ་ཡིན་ཏེ། ག་རེ། ནམ་མཁའ་དང་ནམ་མཁའི་ཁམས་གཉིས་ལ་ཁྱད་པར་ཕྱེ་བ་དེ་མདོ་ཡི་དགོངས་པ་མ་ཡིན་ཏེ། སྣང་བ་དང་མུན་པ་ནི་འདུས་བྱས་ཡིན་པའི་ཕྱིར་དང། ནམ་མཁའི་ཁམས་ཀྱང་འདུས་མ་བྱས་སུ་བཤད་པའི་ཕྱིར། ཐོགས་མེད་ཉེ་འཁོར་བ་ཟེར་གྱི་རེད་མ་གཏོགས་ཐོགས་བཅས་ཉེ་འཁོར་བ་ལབ་ཀྱི་ཡོད་མ་རེད་གང་ལྟར་ཡང་གཅིག་མདོ་སྡེ་པའི་ག་རེ། ནམ་མཁའ་དང་ནམ་མཁའི་ཁམས་གཅིག་པ་རེད། ནམ་མཁའ་འདུས་མ་བྱས་ཡིན་པ་ནང་བཞིན་ནམ་མཁའི་ཁམས་དེ་ཡང་འདུས་མ་བྱས་རེད་མ་དེར་སྣང་བ་དང་ག་རེ་ཟེར་ན་མུན་པའི་བདག་ཉིད་ཅིག་ལབ་ས་ཡོད་མ་སྣང་བ་དང་མུན་པའི་བདག་ཉིད་ཅན་ནི་ག་རེ་ཡིན་དགོས་རེད་འདུས་བྱས་ཡིན་དགོས་རེད་བ། དེ་ལྟར་ན་ནམ་མཁའ་ནི་ག་རེ་རེད། ད་མདོ་སྡེ་པའི་ལུགས་བྱས་ན་ནམ་མཁའ་ག་རེ་ནང་འདུས་རེད་ཆོས་ཁམས་ཁོ་ནའི་ཁོངས་སུ་འདུས་པ་རེད་མ་གཏོགས་གཟུགས་ཅན་ཁམས་ནང་འདུས་དགོས་པ་མ་རེད་དེ་ཡིན་ན་ཆོས་ཁམས་ཁོ་ནའི་ཁོངས་སུ་འདུས་སོ་ཆོས་ཁམས་ཀྱི་ཁམས་སུ་འདུས་སོ་བྱས་ད་དེ་ཡན་ཆད་ག་རེ་ཟེར་ན་ནམ་མཁའི་ཁམས་ཀྱི་ད་ཅིག་དྲུག་ཚན་དང་པོའི་ནང་གི་ནམ་མཁའི་ཁམས་དེ་ཕྱིན་ཚར་སོང་ད་དྲུག་ཚན་དང་པོ་ནས་ག་ལྷག་བསྡད་རེད་རྣམ་ཤེས་ཁམས་དེ་ལྷག་བསྡད་རེད་བ་ད་རྣམ་ཤེས་ཁམས་དེ་རྩ་བ་ག་རེ་བསྟན་དགོས་རེད་ཟེར་ན། ཟག་དང་བཅས་པའི་རྣམ་ཤེས་ནི་རྣམ་ཤེས་ཁམས་ཡིན་སྐྱེ་བའི་རྟེན། ད་འདིའི་རྣམ་ཤེས་ཟེར་བ་དེ་ཁམས་བཅོ་བརྒྱད་ནང་ཚན་གྱི་རྣམ་ཤེས་ཁམས་དེ་བྱེད་དགོས་པ་མ་རེད། དེའི་ཁམས་རྣམ་ཤེས་ཁམས་དེ་ག་ཟེར་ན་དྲུག་ཚན་དང་པོའི་ནང་གི་རྣམ་ཤེས་ཁམས་དེ་བྱེད་དགོས་དེ་ཁྱད་པར་ཕྱེ་དགོས་རེད། དྲུག་ཚན་དང་པོའི་ནང་གི་རྣམ་ཤེས་ཁམས་དེ་ལ་ཟག་བཅས་ཀྱི་རྣམ་ཤེས་ཡིན་པས་ཁྱབ། ག་ཟེར་རྩ་བ་ཁོ་རང་ནང་ག་རེད་ཟག་དང་བཅས་པའི་རྣམ་ཤེས་ནི་རྣམ་ཤེས་ཁམས་ཡིན། དེའི་རྣམ་ཤེས་ཁམས་ཡིན་ཟེར་དེ་ཁམས་བཅོ་བརྒྱད་ནང་ཚན་རྣམ་ཤེས་ཁམས་དེ་རེད་ཟེར་ན།

བཤད་ཟིན་ཤག་འགའ་ཤས་ནི་འཆད་རྒྱུ་རེད་ཤག་སྐབས་འདིའི་སྐབས་སུ་ལ་ཁམས་དྲུག་ཅུ་རེ་གཉིས་ནང་གཉིས་མ་གཏོགས་བཤད་ཀྱི་མི་འདུག་བ་དེ་ག་རེ་རེད་དོགས་པ་ཡོང་གི་རེད་བ་དེ་ཡོང་གི་རེད་དེ་ཡོང་སྟངས་ག་རེ་ཟེར་ན། དེ་ལ་དོགས་པ་ཡོད་རེད་ག་ཟེར་ན་ནམ་མཁའ་དང་ནམ་མཁའི་ཁམས་གཉིས་ལ། བྱེ་བྲག་སྨྲ་བ་དང་ད་ག་ནང་བཞིན་མདོ་སྡེ་པ་ནང་ཕན་ཚུན་གྱི་རྩོད་པའི་གཞི་ཡིན་ཙང་དེ་དམིགས་སུ་བཀར་ནས་ནམ་མཁའི་ཁམས་འདི་སྐབས་སུ་ལོགས་སུ་བཏོན་ནས་གོ་ཆས་རེད། ག་ཟེར་ན་ཁོ་དོགས་པ་ཡོང་གི་འདུག་ཨ། ཁམས་དྲུག་ཅུ་རེ་གཉིས་ནང་གཞན་དག་དོགས་པ་དེ་འདྲ་ཅིག་ཡོད་པ་མ་རེད་མེད་པ་ཡིན་ཙང། སྐབས་དེར་འཆད་བཞིན་པའི་ཡང་ཁམས་ལ་བཞག་ཡོད་པ་མ་རེད། ནམ་མཁའི་ཁམས་དེ་ལ་ག་རེ་ཟེར་ན། གྲུབ་མཐའ་གོང་འོག་རེད་ད་ནང་བཞིན་ད་ཅིག་གི། བྱེ་བྲག་སྨྲ་བ་མདོ་སྡེ་པ་ཁ་ནང་གི་ནང་ནང་ཕན་ཚུན་ལ་ག་རེ་ཟེར་ན་རྩོད་པའི་གཞི་ཡིན་ཙང་ད་དེ་ཁོ་དམིགས་ཀྱིས་བཀར་ནས་ནམ་མཁའི་ཁམས་འདི་སྐབས་དེར་འཆད་བཞིན་པའི་ཁམས་ཆགས་རེད་ལབ་རེད། དེ་གཅིག་རེད་འདུག་ག། ད་དེ་ནང་བཞིན་ནམ་རྣམ་ཤེས་ཁམས་དེ་ག་རེ་ཟེར་སྐབས་དེར་འཆད་བཞིན་པའི་ཁམས་བཞག་དགོས་ཡག་རྒྱུ་མཚན་ག་རེད་ཟེར་ན། རྣམ་ཤེས་ཁམས་དེ་ལ་རྣམ་ཤེས་ཁམས་ཡིན་ན་ག་རེ་ཡིན་པས་ཁྱབ་པ་མི་འདུག་ཟག་བཅས་ཀྱི་རྣམ་ཤེས་ཡིན་པས་ཁྱབ་པ་ཡོད་མ་རེད། མེད་པ་ཡིན་ཙང་སྐབས་འདིའི་འཆད་བཞིན་པའི་རྣམ་ཤེས་དེ་ཟག་བཅས་ཡིན་པར་གྱུར་རྣམ་ཤེས་དེ་གོ་ཡ་རྣམ་ཤེས་ཁམས་དེ་གཙོ་བོ་དམིགས་དོན་ཅན་དུ་ཤེས་དགོས་རེད་དེའི་རྒྱུ་མཚན་ལ་བརྟེན་ནས་སྐབས་འདི་ག་ཟེར་ན་ནམ་མཁའི་ཁམས་དང་རྣམ་ཤེས་ཁམས་གཉིས་འཆད་བཞིན་པ་ཡིན་ན་དེ་འདྲ་ཞིག་རེད། དེ་གཉིས་མ་གཏོགས་གཞན་ཁམས་གང་ཡང་འདི་སྐབས་སུ་འཆད་བཞིན་པའི་ཁམས་བཞག་ཡོད་མ་འཆད་བཞིན་པའི་ཁམས་ཁ་ཤས་མ་གཏོགས་ཡོད་མ

ཡོད་མ་རེད་རྣམ་ཤེས་ཁམས་དེ་ལ་ད་མེད་པའི་ཁུང་ཙི་དང་སྔོན་ལ་ལྷ་དེའི་ཚེ་ཡང་ཁམས་ཡིན་པར་འདོད་དེ་ད་དེ་ཡིན་ས་རེད་བསམ་ས་རེད་ཡང་ཁམས་དྲུག་པོ་དེ་དག་བཅོམ་ལྡན་འདས་ཀྱིས་སྲིད་པའི་ད་དེ་དང་ཁམས་དྲུག་པོ་དེ་དག་ཁམས་དྲུག་པོ་དེ་ཚོ་དྲུག་ཚན་དང་པོ་དེ་དག་ད་དྲུག་ཚན་དང་པོ་དེ་ས་ཆུ་མེ་རླུང་ནམ་མཁའ་རྣམ་ཤེས་ཁམས་འདི་རེད་དྲུག་ཚན་ཁམས་དྲུག་པོ་དེ་དག་བཅོམ་ལྡན་འདས་ཀྱིས་སྲིད་པར་སྐྱེ་བ་དང་རྒ་བ་དང་ན་བ་དང་འཆི་འཕོ་བའི་རྟེན་དུ་གསུངས་རྟེན་གསུངས་སྟངས་ལ་ག་ཟེར་གཅིག་དང་པོ་སྐྱེ་བ་དེ་ནས་དགའ་བ་དེ་ནས་ན་བ་གང་ན་འཆི་འཕོ་བའི་རྟེན་བྱེད་མཁན་དེ་རྟག་ཏུ་གདགས་གཞི་ཁམས་དྲུག་འགྲོ་དུས་དེ་བ་སྐྱེས་བུའི་གདགས་གཞི་ཁམས་དྲུག་ཏུ་གསུངས་ཡོད་པ་རེད་གསུངས་པའི་ཕྱིར་མདོ་ལས། དགེ་སློང་དག་སྐྱེས་བུ་འདི་ནི་ཁམས་དྲུག་པ་ཡིན་ནོ་ཞེས་ཡིན་ནོ་ཞེས་བྱ་བ་དང་ཁམས་དྲུག་ལ་བརྟེན་ནས་མའི་མངལ་དུ་འཇུག་པར་འགྱུར་རོ་ཞེས་གསུངས་པའི་ཕྱིར་རོ། ད་གང་དག་ཀྱང་དྲུག་ཚན་དང་པོ་དེ་ག་རེ་ཆགས་སོང་སྐྱེས་བུའི་གདགས་གཞི་ཁམས་དྲུག་ཆགས་སོང་ཨོ་ཏུ་སེ། དེས་ན་རྣམ་ཤེས་ཀྱི་ཁམས་ནི་སེམས་ཁམས་བདུན་དུ་འདུས་ཀྱི་རེད་རྣམ་ཤེས་ཁམས་གོ་རུང་སྐབས་དེའི་དྲུག་ཚན་དང་པོའི་འདིར་རྣམ་ཤེས་ཁམས་དེ་སེམས་ཁམས་བདུན་ན་ཕར་འདུས་ཀྱི་རེད།

ཁམས་བཅོ་བརྒྱད་ནང་གསེས་ཁམས་དྲུག་ཅུ་རེ་བཞི་དྲུག་ཅུ་རེ་གཉིས་ལགས་དྲུག་ཅུ་རེ་བཞི་ནང་གི་འཆད་བཞིན་པའི་ཁམས་ཡིན་པ་དང། ད་ཡིན་དེ་གཉིས་སྐབས་དེ་འཆད་བཞིན་པའི་ཁམས་ཡིན་པའི་རྒྱུ་མཚན་ག་རེད་ཁམས་ཞིག་ན་དེ་ཡིན་མ་ཡིན་པ་བཅས་དེ་གཉིས་འཆད་བཞིན་པ་ཡིན་ན་རྒྱུ་མཚན་ག་རེད་ད་ནི་ང་ཚོས་ཅིག་ལབ་སོང་དེ་ཡིན་གཅིག་མིན་གཅིག་ལབ་དགོས་དེ་མ་ལབ་ན་ག་རེ་བྱས་ནས་དེ་གཉིས་སྐབས་སུ་འཆད་དགོས་རེད་ཁམས་མང་པོ་ཤུགས་ཆེ་ལ་ཁོ་གཉིས་དམིགས་སུ་བཀར་ག་རེ་བྱས་ནས་སྟོན་དགོས་རེད་ཟེར་དོགས་པ་ཡོང་གི་འདུག་བ། འོ་དེ་རེད་འཆད་བཞིན་པ་ཡིན་ན་དུ་དུ་ཆད།

ཁམས་བཅོ་བརྒྱད་བྱས་བཅོ་བརྒྱད་དེ་འཁོར་ཡེ་ཤེས་དེ་རེད་བ་ཁམས་བཅོ་བརྒྱད་བཤད་ཟིན་པའི་ཁམས་ན་འབྱུང་བ་བཞི་ད་ལྟ་ཕྱིན་ཚར་སོང་བཤད་ཟིན་ཞེས་སོ། འབྱུང་བ་བཞི་པོ་དེ་ག་རེ་ན་བཤད་ཟིན་རེད་ཟེར་ན། ཁམས་གང་ཕྱིན་ཚར་བ་དྲུག་ཚན་དང་པོའི་འབྱུང་བ་བཞི་དེ་བཤད་ཟིན་ལབ་སོང་ཇི་ལྟར་ད་འདི་འབྱུང་བ་བཞི་པོ་དེ་བཤད་ཟིན་ཁམས་ན་བརྩི་དགོས་འདུག་བ་བཤད་ཟིན་པོ་དེ་ག་ཚང་ག་རེ་ན་བཤད་བཅུ་བཞི་དང་གཉིས་འདུག་སྟེ་ཁམས་དང་བཤད་ས་རེད། འབྱུང་བ་བཞི་དག་ན་བཤད་དུས་གསུམ། ད་དུས་གསུམ་དེ་རེད་དུས་གསུམ་དེ་ག་རེ་ན་ཆགས་ཟེར་ན། འོ་ལགས་སོ། གསུམ་ཚན་ན་ཆགས་ཏེ་འདས་དང་མ་འོངས་ད་ལྟ་ཁམས་གསུམ་ཟེར་དུས་ལ་གསུམ་ཚན་གསུམ་པོ་དེ་ཆགས་འདུག་གསུམ་ཚན་གསུམ་པའི་ནང་གི་དུས་གསུམ་གསུམ་ཚན་གསུམ་པོ་དེ་ཡང་དུས་གསུམ་དེ་རེད་བ་དེ་ཡང་ག་རེ་ན་བཤད་ཟིན་པའི་ཁམས་ནང་གཅིག། ཚོར་བ་ལ་སོགས་པ་བཞི་ཟེར་དུས་ལ་བཞི་ཚན་གཅིག་དེ་རེད་བཞི་ཚན་གཅིག་དེ་ག་རེ་ཟེར་ན་ཚོར་དང་འདུ་ཤེས་འདུ་བྱེད་རྣམ་ཤེས་བཞི་དེ་ཡང་བཤད་ཟིན་པའི་ཁམས་ལ་གཅིག་རེད་ད་མདོར་ན་དུས་གསུམ་བྱས་ཚོར་བ་ལ་སོགས་པ་ད་བཞི་ཚན་གཅིག་མེད་དོ་མེད་བ་བཞི་ཚན་དེ་ཡང་ག་རེ་རེད་བཤད་ཟིན་པའི་ཁམས་ལ་གཅིག་དང་ནང་ཤེས་གཉིས་ཚན་ག་རེ་ཟེར་ན་གཉིས་ཡོད་རེད་བ་ཟག་བཅས་ཟག་མེད་དང་འདུས་མ་བྱས།

བཅོ་བརྒྱད་སྒང་ལ་འབྱུང་བ་བཞི་བརྒྱབ་ག་ཚད་འབྱུང་བ་བཞི་བརྒྱབ་དུས་ག་ལ་ཉི་ཤུ་རྩ་གཉིས་རེད་ཉི་ཤུ་རྩ་གཉིས་སྒང་ལ་དུས་གསུམ་བརྒྱབ་ན་ཉི་ཤུ་རྩ་ལྔ་བྱེད་ཉི་ཤུ་རྩ་ལྔའི་སྒང་ལ་ཚོར་བ་བཞི་བརྒྱབ་ན་ཉི་ཤུ་རྩ་བདུན་བྱེད་ཉི་ཤུ་རྩ་བདུན་སྒང་ལ་ཟག་བཅས་ཟག་མེད་གཉིས་བརྒྱབ་ན་རྩ་བརྒྱད་རྩ་དགུ་སུམ་ཅུ་བྱེད། ག་ཚད་ད་ཁྲུ་མ་འཇུ་བ། ཡ། དེ་སྟེ་དགུ་ཤི་མི་ཤི་ལབ་ཉེས་བཀའ་ལས་རྒྱལ་གྱི་སྤུར་བཀྲུ་དང། ཡ། ད་ཁམས་བཅོ་བརྒྱད་བྱེད་འབྱུང་བ་བཞི་ཉི་ཤུ་རྩ་གཉིས་བྱེད་དུས་གསུམ་ཉི་ཤུ་རྩ་ལྔ་བྱེད།

དྲུག་ཚན་དང་པོ་དེའི་ནང་ནས་འབྱུང་བ་བཞི་དེ་ཨ་ནི་བཤད་ཟིན་པ་ལ་ཆགས་སོང། རྣམ་རྣམ་ཤེས་ཁམས་དང་ནམ་མཁའ་ནི་འཆད་བཞིན་པ་ལ་ཆགས་སོང་དེའི་སྐབས་དེ་འཆད་རྒྱུ་ཁམས་ན་སླེབས་ཀྱི་མ་རེད་བ། ད་དྲུག་ཚན་ག་ཚད་ལྷག་དྲུག་ཚན་གཉིས་ལྷག་དེ་རེད་བ། དྲུག་ཚན་ག་ཚད་ཅེ་ན་དྲུག་ཚན་གསུམ་ནང་ནས་དྲུག་ཚན་གཉིས་ཕྱིན་ཚར་སོང་ད་ག་ཚད་ཡོད་རེད་དྲུག་ཚན་གཅིག་ཕྱིན་ཚར་བ་ད་དྲུག་ཚན་གཉིས་ལྷག་དྲུག་ཚན་དང་ཟེར་ན་དྲུག་ཚན་གཉིས་བརྩི་དགོས་རེད། དྲུག་ཚན་གཉིས་ཟེར་དུས་བཅུ་གཉིས་སླེབས་ཚར་བ། དུས་གསུམ་དང་འགོག་པ་ལས་གཞན་པའི་གསུམ་ཚན་ཆ་ཚང་ཡོད་རེད་ད་མདོ་དོན་ག་ཚད་ཡོད་རེད་ཟེར་ན། གསུམ་ཚན་བཞི་ལྷག་དེ་རེད། དྲུག་ཚན་གཉིས་ཡོད་བྱས། འདིའི་སྒང་ལ་གསུམ་ཚན་ག་ཚད་ཡོད་རེད་གསུམ་ཚན་བཞི་བརྒྱབ་དྲུག་ཚན་གཉིས་བཅུ་གཉིས་རེད་བ། གསུམ་ཚན་བཞི་ག་ཚད་རེད་བཅུ་གཉིས་རེད་བ་གསུམ་བཞི་བཅུ་གཉིས་རེད་ཉི་ཤུ་རྩ་བཞི་བཟོས། ཉི་ཤུ་རྩ་བཞིའི་ནང་གི། དུས་གསུམ།

ཐོས་མ་སོང། ཡ། མ་ཐོས་ཁྱོད་ལབ་ད་ནི། ཡ། བཤད་ཟིན་ཁམས། བཤད་རྒྱུ་ཁམས་ག་ཚད་ཡོད་རེད་དྲུག་ཚན་གཉིས་པོ་དེ་ག་རེད། འོ་འདི་རེད་འདི་ཡག་པོ་ལབ་སོང་ད་དེ་ནི་ག་ཟེར་ན། སུམ་ཚན་བཞི་དེ་ག་ཚད་རེད། སྤྱིར་བཏང་སུམ་ཚན་ག་ཚད་ཡོད་རེད། སྤྱིར་བཏང་སུམ་ཚན་དྲུག་ཡིན་པ། སུམ་ཚན་དྲུག་ནས་དུས་གསུམ་གྱི་སུམ་ཚན་དེ་ཕྱིན་ཚར་སོང། ད་སུམ་ཚན་ག་ཚད་ལྷག་དེ་རེད་ཟེར་ན་སུམ་ཚན་ཆ་ཚང་ཡིན་མཁན་དེ་ལྔ་མ་གཏོགས་ཡོད་མ་རེད་རྒྱུ་མཚན་ག་རེ་རེད་ཟེར་ན། སུམ་ཚན་གཅིག་གི་ནང་གི་འགོག་པའི་ཁམས་དེ་ཕྱིན་ཚར་སོང། གཟུགས་དང་གཟུགས་མེད་འགོག་པའི་ཁམས་ཉག་ཟེར་བའི་སུམ་ཚན་གཉིས་པའི་ནང་གི་འགོག་པའི་ཁམས་དེ་ཕྱིན་ཚར་ཡིན་པ། ད་དེ་ན། སུམ་ཚན་ད། ཅིག་ང་ཚོ་མ་གསུངས་ན། ཕུ་ལ་ཡོད་མཁན་སུམ་ཚན་ག་ཚད་ཡོད་རེད་སུམ་ཚན་བཞི་མ་གཏོགས་ལྷག་ཡོད་མ་རེད། སུམ་ཚན་བཞི་བྱས་དེའི་སྒང་ལ་འགོག་པའི་ཁམས་དེ་བརྒྱབ་སྡོམ་པས་ག་ཚད་ཆགས་སོང། ད་སུམ་ཚན་ལྔ་ཡོད་མ་རེད་བྱས་སུམ་ཚན་བཞི་དང་དེའི་སྒང་ལ་གཉིས་རྒྱག་དགོས་རེད། སུམ་ཚན་བཞི་གི་བཅུ་གཉིས་བྱས་དེའི་སྒང་ལ་གཉིས་བརྒྱབ་དུས་ཀ་ལ་བཅུ་བཞི་རེད་བ། ད་བཅུ་བཞིའི་སྒང་ལ་བཅུ་གཉིས་བརྒྱབ་ན་ག་ཚད་རེད་ཉི་ཤུ་རྩ་དྲུག་རེད་བ། འོ་འདུག་སེ་རེད།

ཁ་སང་ཡིག་སྦྱོར་མེད་ན་འབྲི་དགོས་རེད། ད་དེ་ཡན་ཆད་ག་རེ་ཟེར་ན་དྲུག་ཚན་དང་པོ་ཕྱིན་ཚར་ད་དྲུག་ཚན་གཉིས་པ་དེ་སླེབས་རེད་ད་གཉིས་པ་དྲུག་ཚན་གཉིས་པ་དེའི་རྗེས་ལ་ཟེར་ཞིག་དུའང་སྔོན་འགྲེལ་བྱས་ཁྱེད་རང་ཚོ་དེའི་རྗེས་ལ་ཞིག་ཁབ་ཐོར་དྲུག་ཚན་གཉིས་པ་བྲིས་ན་ཡག་པོ་ཡོད་རེད་དྲུག་ཚན་གཉིས་པ་བྲིས་ཡག་ད་སྡོམ་བྱས་ན་དྲུག་ཚན་གཉིས་པ་དེ་ངོས་བཟུང་ཟེར་ན། འདོད་ཆགས་གནོད་སེམས་གནམ་སེམས་ངན་འབྱུང་ཁམས་གནོད་མེད་ཁམས་དང་མི་འཚེའི་ཁམས་དེ་དྲུག་པོ་དེ་རེད།

སེམས་བྱུང་ཡིན་པའི་ཕྱིར་མདོར་བསྟན་དེ་དག་ཐམས་ཅད་ཆོས་ཁམས་ཀྱི་ནང་འདུས་ཏེ་དེ་ཐམས་ཅད་སེམས་བྱུང་ཡིན་པའི་ཕྱིར་དེ་ཚོ་སེམས་བྱུང་ཡང་ཤ་སྟག་རེད་བ་འདོད་ཆགས་ཟེར་དུས་ཀ་ལ་ཨ་ནི་གཅིག་སེམས་བྱུང་རེད་ཨ་ནི་ཞེ་སྡང་སེམས་བྱུང་རེད་ཐོ་འཚམ་པའི་ནི་རང་བཞིན་གཅིག་དེ་རེད་བ་གནོད་སེམས་རྣམ་པར་འཚེ་བ་ཟེར་དེ་ཡང་སེམས་བྱུང་ཆགས་དེ་རེད་བ་ངེས་འབྱུང་ཟེར་དེ་སེམས་བྱུང་ཆགས་དེ་རེད་གནོད་སེམས་མེད་པ་ཟེར་དེ

ལོགས་སུ་བགྲངས་བཞག་རེད། ད་ལོགས་སུ་བགྲང་དུས་ཀ་སྙིང་རྗེ་དེ་གཉིས་ཀ་ཡིན་པའི་ཕྱིར། ཡིན་པ་དང་རྣམ་པར་མི་འཚེ་བ་ཡིན་པ་གང་ཞིག་ཞེ་སྡང་མེད་པའི་དགེ་རྩའི་ཚིག་ཟེར་བ། ཞེ་སྡང་མེད་པའི་དགེ་རྩ་ཡིན་པ་དང་གནས་འདི་མི་སྣང་ཡོད་རེད། བྱམས་པ་ཁ་སང་སྙིང་རྗེ་ཆེན་པོ་དང་ཐུགས་རྗེ་ཆེན་པོ་གཉིས་ལ་ཐ་དད་ཁྱད་པར་མི་འདྲ་བརྒྱད་བཞག་རེད། ངོ་བོའི་ཁྱད་པར་དེ་སྙིང་རྗེ་ཆེན་པོ་དེ་ཞེ་སྡང་མེད་པའི་ཁ་སང་དགེ་རྩ་བཞག་དེ་རེད། ད་ལྟ་ཐུགས་རྗེ་ཆེན་པོ་དེ་གཏི་མུག་མེད་པའི་དགེ་རྩ་བཞག་རེད། དེ་ཡིན་ཙང་ག་རེ་རེད།

ཁམས་བཅོ་བརྒྱད་ནང་ག་པར་འདུ་བས་ཁྱབ་རེད་ཆོས་ཁམས་ནང་འདུ་བས་ཁྱབ་རེད། རྒྱུ་མཚན་ག་རེ་རེད་ཟེར་ན་ད་དེ་མར་གཞུང་དུ་དང་པོ་ལྔ་ནི་ཚོར་བ་དང་དྲུག་ཚོགས་དང་པོ་ལྔ་ནི་ཚོར་བ་རེད་ད་ཚོར་བ་ལྔ་ཟེར་འདི་རེད་གནས་གཉིས་པའི་ནང་བཤད་རེད་འདི་སོ་སོ་ཁྱད་པར་དུ་བྱེད་ལ་གནས་གཉིས་པའི་ནང་ཞུ་ན་འགྲིག་རེད། དང་པོ་ལྔ་ནི་ཚོར་བ་དང་དྲུག་ནི་འདུ་བྱེད་ཀྱི་ནང་དུ་འདུས་པའི་ཕྱིར་དང་པོ་ལྔ་ནི་ཚོར་བ་རང་རེད། ཚོར་བ་ཡིན་ཙང་སེམས་བྱུང་བྱ་རེད་གཞན་དག་འདི་ནི་ཨ་འདུ་བྱེད་ཀྱི་སེམས་བྱུང་རེད་ད་མཚུངས་ལྡན་མ་ཡིན་པ་མཚུངས་ལྡན་འདུ་བྱེད་ནང་འགྲོ་བྱེད་རོགས་དེ་ཡིན་ཙང་ག་རེ་རེད་ཆོས་ཁམས་ཀྱི་འདུས་པ་རེད་ཟེར་གྱི་ད་དེ་ཡན་ཆད་ཀ་དྲུག་ཚན་གསུམ་འདི་ཕྱིན་ཚར་སོང།

ཆོས་ཁམས་མ་རེད་ཁོ་ཁམས་བཅོ་བརྒྱད་ནང་ཚན་ག་པར་འདུ་གི་རེད་སེམས་ཁམས་ནང་འགྲོ་ཤེས་སེམས་ཁམས་བདུན་ནང་འགྲོ་ཤེས་རེད་བ། རྣམ་ཤེས་ཁམས་དེ་སེམས་ཁམས་བདུན་ནང་འགྲོ་ཤེས་རེད་བ་འདི་བྱེད། དེའི་རྗེས་ལ་ཚོར་བ་དང་འདུ་ཤེས་དང་འདུ་བྱེད་རྣམ་པར་ཤེས་པའི་ཁམས་ཞེས་སོ་དང་པོ་གསུམ་ནི་ཆོས་ཀྱི་ཁམས་དང་བཞི་བ་ནི་སེམས་ཀྱི་ཁམས་ཀྱིས་བསྡུས་སོ། ད་བཞི་ཚན་བཞི་ཚན་ག་ཚད་མ་གཏོགས་ཡོད་མ་རེད་གཅིག་མ་གཏོགས་ཡོད་མ་དངོས་འབྲེལ་བྱས་ན་འདིར་བཞི་ཚན་གཅིག་བྱས་ན་འགྲིག་རེད་བཞི་ཚན་དང་པོ་ཟེར་ལབ་དགོས་མ་རེད་བཞི་ཚན་དང་པོ་ལབ་དུས་ཀ་གཉིས་པ་ཡོད་པ་གོ་འགྲོ་གི་རེད་ད་ཡང།

ནི་འདོད་པ་དང་གཟུགས་དང་གཟུགས་མེད་དག་ཁམས་གསུམ་དེ་རེད། གཟུགས་འདོད་དང་གཟུགས་དང་གཟུགས་མེད་ཁམས་གསུམ་ཟེར་དུས་པ་འདོད་པ་ཅན་གཟུགས་དང་གཟུགས་མེད་ཀྱི་ཁམས་གསུམ་པོ་དེ་རིམ་པ་བཞིན་དུ་ད་འདི་ཁམས་བཅོ་བརྒྱད་ཀྱིས་བསྡུས་པ་རེད་འདོད་ཁམས་དེ་ག་རེད་ཁམས་བཅོ་བརྒྱད་ཀྱིས་བསྡུས་པ་རེད་ད་འདིའི་བསྡུས་ཚུལ་གཏིས་སུ་དྲན་གྱི་མ་རེད་ད་ཁོ་ཡིན་པར་རང་ལ་བསམ་ཀྱང་འདོད་ཁམས་ཁམས་བཅོ་བརྒྱད་རེད་ཟེར་ན་ཡིན་ཁམས་བཅོ་བརྒྱད་ཡིན་པ་གཅིག་ཡོད་མ་རེད་པ་ད་ཁོ་དཔེར་འདོད་ཁམས་ལྟ་བུ་ཁམས་བཅོ་བརྒྱད་ཀྱིས་བསྡུས་པ་ཡིན་ཏེ་འདོད་ཁམས་པ་དེའི་ངོ་བོར་གྱུར་པའི་ཁམས་བཅོ་བརྒྱད་རེ་རེ་ཡོད་པའི་རྒྱུ་མཚན་ཁོ་དེ་འདུས་ཟེར་ཡ་ཅིག་བ། ཁོ་རང་ངོ་བོར་གྱུར་པའི་དེ་རེ་རེ་ཡོད་པའི་རྒྱུ་མཚན་ག་རེད་ཁོ་དེ་ན་འདུས

རེད་བ། འདོད་པ་ཁམས་ན་བཅུ་བཞི་འདུག། འདོད་པར་གཏོགས་པ་ཐམས་ཅད་དོ་གཟུགས་ཀྱི་ཁམས་ན་བཅུ་བཞི་སྟེ་དྲི་དང་རོ་དང་སྣ་དང་ནི་ལྕེའི་རྣམ་ཤེས་ཁམས་མ་གཏོགས་གསུངས་རེད་དྲི་དང་རོ་དང་སྣ། ལྕེའི་རྣམ་ཤེས་ཁམས་འདི་བཞི་ཕར་ཕུད་དགོས་རེད་དྲི་རོ་གཉིས་ཕུད་ཚར་རེད་བ། ཕུད་དུས་ཁོ་པ་འདི་གཉིས་འཛིན་པའི་རྣམ་ཤེས་གཉིས་ཡང་ཕར་ཕུད་དགོས་རེད་དེ་བཞི་འདི་མ་གཏོགས་པ་རེད་གཟུགས་ཁམས་ན་མ་གཏོགས་པའི་ན་ཁམས་བཅུ་བཞི་མ་གཏོགས་ལྷག་མི་འདུག་བ་གཟུགས་ཁམས་འདི་ག་རེད་བསྡུས་པ་རེད་ཁམས་བཅུ་བཞིས་བསྡུས་པ་རེད་ད་ཁོའི་ངོ་བོར་གྱུར་པའི་ཁམས་བཅུ་བཞི་ཡོད་རེད་གཟུགས་ཁམས་ཀྱི་སས་བསྡུས་ངོ་བོར་གྱུར་པའི་ཆོས་དེར་ག་ཚད་ཡོད་རེད་ཆོས་བཅུ་བཞི་ཡོད་རེད།

རྣམ་ཤེས་སོ་ན་རྣམ་ཤེས་ཁམས་དེ་རེད་རྣམ་ཤེས་ཁམས་བདུན་ཡོད་རེད་བ་དེ་རྣམ་ཤེས་ཁམས་དེ་བྱ་རྒྱུ་རེད་གང་དག་ཀྱང་འོ་ལགས་སོ། ཐ་མ་ག་རེ་གཟུགས་མེད་དེ་ག་རེ་རེད། གསུམ་གྱིས་བསྡུས་པ་རེད་གསུམ་གསུམ་ག་རེ་རེད་ཆོས་ཡིད་རྣམ་ཤེས་གསུམ་གྱིས་བསྡུས་པ་རེད། ད་བསྡུས་ཟེར་དང་འདོད་པ་དེ་འདོད་པ་དེ་ཁམས་བཅོ་བརྒྱད་ཀྱིས་བསྡུས་ཏེ། འདོད་པའི་སས་བསྡུས་ཀྱི་ངོ་བོར་གྱུར་པའི་ཁམས་བཅོ་བརྒྱད་ཡོད་པའི་ཕྱིར་ན།

གཟུགས་ཁམས་ཀྱི་ད་སས་བསྡུས་ཀྱི་ཆོས་དེ་ལ་རང་གི་རང་རེད་ངོ་བོར་གྱུར་པའི་ག་རེ་ཡོད་པའི་ཕྱིར་ཁམས་བཅུ་བཞི་པོ་རེ་རེ་ཡོད་པའི་ཕྱིར། ད་དྲི་རོ་ཡོད་བ་མ་རེད། ཨ་སྣ་ལྕེ་གཉིས་ཡོད་བ་མ་རེད་བྱས་ཙང་ཁམས་བཅུ་བཞི་མ་གཏོགས་མེད་པ་ཆགས་ཚར་རེད། ཡག་འདི་བྱས། ད་དེ་ནས་ག་རེ་ཟེར་ན་གཟུགས་མེད་དེ་ག་རེད་ཆོས་ཡིད་རྣམ་ཤེས་གསུམ་གྱིས་བསྡུས་པ་རེད་མ་གཏོགས་དེ་གཟུགས་མེད་སས་བསྡུས་ཀྱི་ཆོས་དེ་ལ་ཆོས་ཡིད་རྣམ་ཤེས་གསུམ་མ་གཏོགས་ཁམས་བཅོ་བརྒྱད་ནང་ཆོས་ཡིད་རྣམ་ཤེས་གསུམ་མ་གཏོགས་གཟུགས་གཞན་ག་རེ་ཁམས་གཅིག་ཀྱང་ཡོད་བ་མ་རེད། འོ་དེ་ཆོས་ཡིད་རྣམ་ཤེས་གསུམ་གྱིས་བསྡུས་ཏེ། འདིར་འགོག་པའི་ཁམས་ད་དེ་ཡན་ཆད་ག་རེ་ཟེར་ན་སུམ་ཚན་དང་པོ་དེ་ཕྱིན་ཚར་རེད། གོང་དང། རེ་རེ། ཐ་མ་གསུམ་བསྡུས་སོ། ད་དེ་ནས་སུམ་ཚན་དང་པོ་ཕྱིན་ཚར་སོང། ད་ལས་སུམ་ཚན་གཉིས་པོ་དེ་ལ་ད་སུམ་ཚན་དང་པོ་ཟེར་བྲིས་སུམ་ཚན་གཉིས་པ་ཟེར་བྲིས། བྲིས་ཡོད་རྒྱུ་རེད་པ། ཨ། ད་ག་བ་རེད་ས་འདི་འགུག་འདི་དང། དང། དེའི་རྗེས་ལ། འདོད་པ་དང་གཟུགས་དང་གཟུགས་མེད་ཟེར་ཞིག་འདུག་ཨ། འོ་དེ་ལ་སུམ་ཚན་དང་པོ་ཟེར་བྲིས། ད་མཛོད་ཀྱི་པའི་གྲོགས་ཡོད་ན་མི་འདུག་བ་དཀའ་ལས་རེད་ད་དུས་དང་དུས་ལོན་ཀྱང་ཅིག་ངེས་ཆ་ཡག་པོ་ཡོད་ན་ད་མཛོད་འགྲོ་གི་ཡོད་རེད་ཨ་ངེས་ཆ་མེད་ན་ད་ཐོམ་ཐོམ་བསྡད་ཡ་རེད་ད་དངོས་འབྲེལ་ཅིག་གང་ལབ་ཡ་ཡོད་མ་རེད་སོ་སོའི་པའི་རིགས་པོ་པའི་ཅིག་རིགས་ལམ་རེ་ཅིག་ཟོབ་ཏེ་བཟོས་ཡ་ཡོད་མ་རེད་ཁོ་ཡོད་ན་ཡོད་མེད་མེད་ད་ག་ནང་ཕར་བརྩི་རྒྱུ་རེད་མ་གཏོགས་པའི་ཅིག་གི་རིགས་ལམ་གོ་ཟོབ་ཏུ་བཟོས་རྗེས་ཅིག་ཅིག་ཆོས་བཞིན་རེ་ཅིག་འདྲ་མ་རེ་ཁྱེད་ལུས་སུ་ཡོད་མ་རེད་རྒྱུན་ལུས་སུ་ཡོད་མ་རེད་ཁོ་ཡོད་པ་དེ་ད་ག་ནང་བློ་ལ་མ་ཟིན་ན་ཡ་དེ་དེའི་རྗེས་ལ་ག་རེ་ཟེར་ན་དེ་རེད་ད། སུམ་ཚན་གཉིས་པ་དེ་རེད་བ། སུམ་ཚན་གཉིས་པ་དེ་ག་ཟེར་ན་གཟུགས་དང་གཟུགས་མེད་འགོག་པའི་ཁམས་དེ་གསུམ་ཟེར་བ་དེ་རེད། དེ་ལྟར་ན་གཟུགས་ཀྱི་ཁམས་ཡོད་རེད་ཡང་གཟུགས་མེད་ཁམས་ཡོད་རེད་འགོག་པའི་ཁམས་གསུམ་གསུངས་པས་རིམ་པ་བཞིན་དུ་གཟུགས་ཀྱི་ཁམས་དེ་ག་རེད་བཅུ་བཞིས་བསྡུས་པ་རེད་ཕྱིན་ཚར་གཅིག་པུ་གཅིག་ཡང་རེད་བ། ཨ་ནི་གཟུགས་མེད་ཁམས་དེ་ཐ་མ་གསུམ་ཆོས་ཡིད་རྣམ་ཤེས་གསུམ་གྱིས་བསྡུས་པ་རེད། ཨ་ནི་ཆོས་ཀྱི་ཁམས་དེ་ག་ཟེར་ན། ག་ཟེར་འགོག་པའི་ཁམས་དེ་ཆོས་ཁམས་ཀྱིས་བསྡུས་པ་རེད་ཐ་མ་འགོག་པའི་ཁམས་དེ་ག་རེད་ཆོས་ཁམས་ཀྱིས་བསྡུས་རེད། ད་འགོག་པའི་ཁམས་ཟེར་དུས་ང་ལ་སོ་སོར་བརྟགས་པ་བརྟགས་མིན་འགོག་པ་དེ་རེད་དེའི་འགོག་པའི་ཁམས་ཟེར་དེ་ཡིན་གཅིག་མིན་སོ་སོར་བརྟགས་འགོག་ཡང་ཡོད་མ་རེད། ཁམས་བཅོ་བརྒྱད་ནང་ཚན་ད་སུམ་ཚན་གཉིས་པའི་ནང་ཚན་གྱི་གཟུགས་དང་གཟུགས་མེད་འགོག་པའི་ཁམས་ཟེར་འགོག་པའི་ཁམས་དེ་ལ་ཡིན་གཅིག་མིན་གཅིག་ག་ས་འགོག་པ་འགོག་ཡོད་མ་རེད་དེ་དེ་ག་རེ་སོ་སོར་བརྟགས་འགོག་བརྟགས་མིན་གྱི་འགོག་པ་གཉིས་ལ་འགོག་པའི་ཁམས་གཉིས་ཀ་ལབ་བཞག་པ་རེད། འདི་བདེ་འདུག་འདིར་འགོག་པའི་ཁམས་ནི་སོ་སོར་བརྟགས་འགོག་བརྟགས་མིན་གྱི་འགོག་པ་ཡིན་ནོ། དེ་ཅི་ད་གཉིས་ཀ་ག་ས་ན་འདུས་མ་བྱས་རེད་པ། འདུས་མ་བྱས་ཡིན་ཙང་ཆོས་ཁམས་མ་གཏོགས་འགྲོ་ས་ཡོད་མ་ཁམས་བཅོ་བརྒྱད་ནང་ནས་ཆོས་ཁམས་སུ་འདུས་པ་ཡིན་ནོ་ད་སུམ་ཚན་དང་པོ་གཉིས་པ་བྱས་ད་སུམ་ཚན་གསུམ་པ་དེ་འགྲོ་ཤ་ཡིན་ད། དེ་ནི་ཨ་འདས་དང་མ་འོངས་པ་ད་ལྟར་བྱུང་བའི་ཁམས་གསུམ་ད་སུམ་ཚན་གསུམ་པ་དེ་རེད། འདས་དང་མ་འོངས་ད་ལྟར་ཁམས་གསུམ་དེ་ཟེར་བ་ད་འདས་པ་དང་མ་འོངས་ད་ལྟར་གསུམ་པོ་དེ་ཁམས་གསུམ་པོ་དེ་ཁམས་བཅོ་བརྒྱད་ཀྱིས་བསྡུས་པ་རེད། ཁམས་གསུམ་ཟེར་དོན་དག་དེ་ལ་དུས་གསུམ་འདི་རེད་པ་དུས་གསུམ་འདི་ག་རེས་བསྡུས་པ་རེད་ཁམས་བཅོ་བརྒྱད་ཀྱིས་བསྡུས་པ་རེད། ཁམས་བཅོ་བརྒྱད་ཀྱིས་བསྡུས་ཏེ། ཁམས་བཅོ་བརྒྱད་པོ་ངོ་བོར་གྱུར་པའི་དུས་གསུམ་ཡོད་པའི་ཕྱིར། དཔེར་ན་གཟུགས་ཅན་གྱི་ཆོས་དཔེར་ན། ཅིག། དང་པོ་ཅིག་གཟུགས་ཅིག་གཟུགས་ཀྱི་ཁམས་ལྟ་བུ་ཆ་བཞག་པ་ཡིན་ན་འདས་པའི་གཟུགས་མ་འོངས་པའི་གཟུགས་ད་ལྟ་གི་གཟུགས་ཡོད་ལ་རེ་རེ་བར་བྱ་ཡོད་པ་ཞིག་དང། ཁམས་བཅོ་བརྒྱད་པོ་རེ་རེ་ངོ་བོར་གྱུར་པའི་དུས་གསུམ་གྱི་ཁམས་རེ་རེ་ཡོད་པའི་ཕྱིར་ཨོ་ཏུ་སི་ཁམས་བཅོ་བརྒྱད་པོ་ཐམས་ཅད་ཀྱིས་བསྡུས་སོ། ད་འོག་ལ་སྡོམ་ནང་སླེབས་ཀྱི་རེད་བཅོ་བརྒྱད་ཀྱིས་བསྡུས་པའི་ཁམས་ཞིབ་ཞིབ་བྱས་ན་བཅོ་བརྒྱད་ཀྱིས་བསྡུས་པའི་ཁམས་ག་ཚད་ཡོད།

འདོད་པའི་ཁམས་འདི་དང་འདས་མ་འོངས་ད་ལྟ་ཁམས་གསུམ་བཞི་ཕྱིན་ཚར་སོང་ད་འོག་ལ་སླེབས་ཀྱི་རེད་བཅོ་བརྒྱད་ཀྱིས་བསྡུས་དུས་སུ་བཅོ་བརྒྱད་ཀྱིས་བསྡུས་པ་ལྟར་བཅུ་གཅིག་ཡོད་རེད་ཁམས་བཅོ་བརྒྱད་བཅོ་བརྒྱད་ཆ་ཚང་གིས་བསྡུས་མཁན་དེ་ཁམས་ཞིབ་ཞིབ་བྱས་ན་ག་ཚད་ཡོད་རེད་བཅུ་གཅིག་ཡོད་རེད་ད་བཅུ་གཅིག་ནས་ག་ཚད་ཕྱིན་ཚར་སོང་བཞི་ཕྱིན་སོང་ཨོ་རེད་ཟེར་ད་འདི་ངའི་གོ་རེད་ཅེས་སྡོམ་ནང་སླེབས་ཀྱི་རེད་ད་དེ་རྗེས་ལ་གསུམ་ཚན་བཞི་པ་དེ་རེད་གསུམ་ཚན་བཞི་པ་དེ་ག་རེ་དམན་པ་གྱ་ནོམ་བར་མའི་ཁམས་གསུམ་ཟེར་འདི་རེད་ད་དམན་པ་ཟེར་གྱི་རེད་ངན་པ་ཟེར་གྱི་རེད་སྡོམ་ནང་དམན་པ་ཡིན་དྲན་སོང་འདི་ནང་ན་ངན་པ་བྲིས་འདུག་ཨ་སྡོམ་ནང་དམན་པ་རེད་འདུག་ཨ།

བར་པ། དེ་གཟུགས་དེ་ཁོ་ཁམས་བདེ་བ་གཉིས་ཀྱི་བར་པ་ཡིན་ཙང་བར་པའི་ཁམས། གྱ་ནོམ་པའི་ཁམས་དང་གཟུགས་མེད་ཁམས་དེ་གྱ་ནོམ་པའི་ཁམས་སུ་ཐ་སྙད་བྱས་བཞག་རེད་ཨོ་དུས་བྱས་ན་ཁམས་གསུམ་དག་ན་རེ་ད་རིམ་པ་བཞིན་དུ་གཅིག་པུ་རེད་པ་དམན་པའི་ཁམས་དེ་ཁམས་བཅོ་བརྒྱད་ཀྱིས་བསྡུས་པ་རེད་བར་མའི་ཁམས་དེ་ཁམས་ག་རེ་བཅུ་བཞིས་བསྡུས་པ་རེད་ཐ་མ་དེ་ག་རེ་ཨ་ནི་གསུམ་གྱིས་བསྡུས་པ་རེད་དེ་གཅིག་པུ་གཅིག་རང་རེད་འདུག་པ་དེ་བྱས་ད་སྟབས་བདེ་བྱ་འགྲོ་གི་རེད་ཨ། ད་འདིར་འདུ་ཚུལ་གང་གསུངས་མི་འདུག་ཨ། འདོད་པའི་ཁམས་ལ་སོགས་གསུམ་ཡིན་ནོ་ཟེར་འདུག་ཨ། ད་ཡིན་ནོ་ལབ་ཚར་ཡིན་ཙང་གོང་གི་གཟུགས་དང་གཟུགས་མེད་འགོག་པའི་འདོད་དང་གཟུགས་ཁམས་གཟུགས་མེད་ཁམས་གསུམ་ཟེར་འདུག་ཨ། འདི་ལྟར་གཅིག་པུ་གཅིག་རང་འདུ་ཚུལ་གཅིག་པུ་ཡིན་ཙང་དངོས་སུ་གསུངས་མི་འདུག་ཨ། ད་དོན་དེ་ནི་གང་ཟེར་དམན་པའི་ཁམས་འདི་ཁམས་ག་ཚད་ཀྱིས་བསྡུས་པ་རེད་ཁམས་བཅོ་བརྒྱད་ཀྱིས་བསྡུས་པ་རེད་བར་མའི་ཁམས་འདི་ཁམས་བཅུ་བཞི། ཨ་ནས་གྱ་ནོམ་པའི་ཁམས་འདི་ཁམས་གསུམ་གྱིས་བསྡུས་པ་རེད་ད་གོང་གི་འདོད་དང་གཟུགས་ཁམས་གཟུགས་མེད་ཁམས་གསུམ་ཟེར་འདི་གཅིག་པུ་གཅིག་རང་བྱ་དགོས་རེད་ད། ད་འདི་ནི་སུམ་ཚན་ལྔ་པ་དེ་རེད། དེའི་རྗེས་ལ་སུམ་ཚན་ལྔ་པ་དེ་གང་ཟེར་ན་དགེ་དང་མི་དགེ་ལུང་ཁམས་ཏེ་ཁམས་གསུམ་ཟེར་འདི་རེད་དགེ་དང་མི་དགེ།

རྣམ་པར་རིག་བྱེད་དང་རིག་བྱེད་མ་ཡིན་པའི་གཟུགས་ཀྱི་ངོ་བོར་གྱུར་པ་བཞག་དགོས། སྡོམ་པ་དེ་ལ་རིག་བྱེད་དང་རིག་བྱེད་མ་ཡིན་པ་གཉིས་བཞག་གི་འདུག། སོ་དང་སྡོམ་པ་སྐད་ཅིག་དང་པོ་དེ་ལ་རིག་བྱེད་ཡོད་རེད་ལབ་རེད། ད་རིག་བྱེད་དོ་སོ། སྒྲ་ཡི་རང་བཞིན་ཅན། ཡང་ན་ག་ས་དབྱིབས་དང་དང། དེ་ནི་ཁ་དོག་གི་རང་བཞིན་ཅན་བཞག་གི་འདུག། བྱས་ཙང་ད་དེ་བཞག་དགོས་རེད། རིག་བྱེད་དེ་ལ་གཉིས་ཡོད་རེད་བ། ག་ས་ན། སྒྲ་ཡི་རིག་བྱེད་དང། ད་དེ་ནང་བཞིན་དེ་མ་ཡིན་པའི་དབྱིབས་དང་ཁ་དོག་གི་རིག་བྱེད་གཉིས་ཡོད་རེད། འདི་འོག་ལ་མཛོད་གནས་བཞི་པའི་ནང་སླེབས། བྱས་ཙང་ད་དགེ་བ་དེ་ལ། ཨ་ནི་གཅིག་གི་རྣམ་པར་རིག་བྱེད་ངོ་བོར་གྱུར་པའི་དགེ་བ་དེ་ལ་སྒྲ་ཡི་རིག་བྱེད་བཞག་དགོས་ས་དེ་ག་རེ་ཟེར་ན་དགེ་བ་དེ་ལ་སྒྲ་ཡོད་རེད་ཟེར་བ་རེད་ད་དེ་ནང་བཞིན་མི་དགེ་བ་ལ་ཡོད་རེད་ཨ་དེ་ནང་བཞིན་གཟུགས་དེ་ཡོད་བྱེད་ཀྱི་ལ་མོ་ཧོ་བྱས་ཁོ། རིག་བྱེད་མ་ཡིན་པ་ལ་གཟུགས་ཡོད་རེད་པ། རིག་བྱེད་མ་ཡིན་པ་ལ་སྒྲ་ཕལ་ཆེར་བཞག་མ་རྣམ་པར་རིག་བྱེད་མ་ཡིན་པ་ལ་སྒྲ་བཞག་གི་མ་རྣམ་པར་རིག་བྱེད་ལ་སྒྲ་ཡོད་ན་ག་རེ་རིག་བྱེད་མ་གཏོགས་དེ་ལ་རིག་བྱེད་མ་ཡིན་པ་བཞག་མ་རེད་གཟུགས་ལ་ག་རེ་གཏོགས་རིག་བྱེད་རིག་བྱེད་མ་ཡིན་པ་གཉིས་བཞག་གི་འདུག་བ་ཏི་ཅི། དང་པོ་གཉིས་ནི་གཟུགས་དང་སྒྲ་དང། ད་ག་ནང་བཞིན་ཆོས་དང་སེམས་ཀྱི་ཁམས་དང་ཆོས་ཁམས་ཀྱིས་བསྡུས་པའི་དགེ་བ་ཡོད་རེ་མི་དགེ་བ་ཡོད་རེ་བ། སེམས་བྱུང་ཆ་ཚང་ག་རེ་ཆོས་ཁམས་ནང་འགྲོ་ཤེས་རེ་བ། དགེ་བའི་ངོ་བོར་གྱུར་སེམས་བྱུང་དང་མི་དགེའི་ངོ་བོར་གྱུར་སེམས་བྱུང་ཆ་ཚང་ཆོས་ཁམས་ནང་འགྲོ་ཤེས་རེ་བ། ཡང་དགེ་བའི་ངོ་བོར་གྱུར་སེམས་དང་དགེ་བའི་མི་དགེའི་ངོ་བོར་གྱུར་སེམས་དེ་ཚོ་སེམས་ཁམས་ནང་འདུས་ཏེ་གང་ལྟར་ཡང། དགེ་དང་མི་དགེ་བ་གཉིས་ཁམས་ག་ཚད་ཁམས་བཅོ་བརྒྱད་ནས་ག་ཚད་འདུས་འདུག་ཁམས་བདུན་གྱིས་བསྡུས་པ་རེད་བདུན་ག་རེ་ཟེར་ན། འོ་བདུན་མ་རེད་ད། གཟུགས་བྱས། སྒྲ་བྱས། ཆོས་བྱས། སེམས་ཁམས་བདུན་སུ་དང་བ་ལ། ཕལ་ཆེར་འདི་དོན།

འདོད་ཁམས་བྱས། འདས་པ་དང་མ་འོངས་ད་ལྟ་གསུམ་བྱས་འདི་གང་ག་སླེབས་སོང། ལུང་མ་བསྟན་ལུང་མ་བསྟན་ཡང་ཁམས་བཅོ་བརྒྱད་འདུས་པ་ད་ཁམས་བཅོ་བརྒྱད་འདུས་པ་བཅུ་གཅིག་ན་ག་ཚད་ཕྱིན་ཚར་སོང། ལྔ་ཕྱིན་ཚར་སོང་ཨོ་འདུག་སེ་རེད། ད་དེའི་རྗེས་ལ་ག་རེ་ཟེར་ན་གསུམ་ཚན་དྲུག་པོ་དེ་རེད་གསུམ་ཚན་དྲུག་པོ་ཐ་མ་དེ་རེད་ད་དེའི་རྗེས་ལ་སློབ་པ་དང་སློབ་པ་དང་མི་སློབ་གཉིས་ལོག་བཤད་མཁན་དང་དེ་རེད་ཨ་གཉིད་ཁུག་ནི་གཉིད་ཁུག་ཉོབ་ནི་ཉོབ་དེའི་རྗེས་ལ་སློབ་པ་དང་མི་སློབ་པ་དང་གཉིས་ཀ་མ་ཡིན་པའི་ཁམས་གསུམ་གསུངས་པའི་དང་པོ་གཉིས་ནི་ཡིད་དང་ཆོས་དང་ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཀྱིས་བསྡུས་སོ་ད་དེའི་རྗེས་ལ་ག་རེ་ཟེར་ན་ད་གསུམ་ཚན་དྲུག་པོ་དེ་རེད་བ་སློབ་དང་མི་སློབ། དེ་གཉིས་མིན་ཁམས་གསུམ། སློབ་པ་དང་མི་སློབ་པ་དང་སློབ་མི་སློབ་གང་ཡང་མ་ཡིན་པའི་ཁམས་གསུམ་དེ་རེད། དེ་གསུམ་དེ་དང་པོ་དེ་ག་རེད། སློབ་པ་དང་མི་སློབ་པ་གཉིས་ནི་ཡིད་དང་ཆོས་དང་ཡིད་ཀྱི་རྣམ་པར་ཤེས་པའི་ཁམས་གསུམ་གས་འདུ་གི་རེད། འོ་དེ་རེད། ད་བསྡུས་ན། སློབ་པའི་ངོ་བོར་གྱུར་པའི་ག་རེ་ཡོད་རེད། ཡིད་དང་ཆོས་དང་ཡིད་ཀྱི་རྣམ་པར་ཤེས་པ་གསུམ་ཡོད་རེད་བ། མི་སློབ་པའི་ངོ་བོར་གྱུར་པའི་ཡིད་དང་ཡིད་ཀྱི་རྣམ་པ་གསུམ་ཡོད་རེད་བ། དེ་ཚོ་ཁམས་ག་ཟེར་ན། ཡིད་དང། ཆོས་དང། ཡིད་ཀྱི་རྣམ་པར་ཤེས་པའི་ཁམས་གསུམ་གྱིས་འདུ་གི་རེད་ལ། གསུམ་པ་ནི་ག་རེ་རེད།

ཡང་དེའི་རྗེས་ལ་ཟག་པ་དང་བཅས་པ་དང་ཟག་ད་འདི་གཉིས་ཚན་གཉིས་མེད་དུ་ལྷག་མེད་དུ་གཉིས་ཚན་གཉིས་དེ་ཤུགས་རྒྱག་གི་ཡིན་ད། ད་དེའི་རྗེས་ལ་ག་རེ་ཟག་བཅས་ཟག་མེད་ཁམས། ཟག་བཅས་ཟག་མེད་ཁམས་དེ་གཉིས་ཚན་གཅིག་རེད་བ། ཟག་བཅས་ཟག་མེད་ཁམས། གཉིས་སུ་གསུངས་པ་དང་པོ་ནི་ཁམས་བཅོ་བརྒྱད་དེ། ཟག་བཅས་ཁམས་འདི་ལ་ཁམས་བཅོ་བརྒྱད་ཡོད་རེད་བ། བཅོ་བརྒྱད་ངོ་བོར་གྱུར་ག་ཚད་ཡོད་རེད། བཅོ་བརྒྱད་རེ་རེ་ངོ་བོར་གྱུར་ཟག་བཅས་རེ་རེ་ཡོད་ན། ཟག་བཅས་ཀྱི་ཁམས་འདི་ག་རེ་འདུས་རེད་ཁམས་བཅོ་བརྒྱད་ཀྱིས་འདུས་པ་རེད། ཟག་མེད་ནི་ཆོས་ཡིད་རྣམ་ཤེས་གསུམ་པོ་ནི་འདུས་མ་རེད། ཟག་མེད་ཁམས་དེ་ད་འདི་ལྟ་བུ། ཟག་མེད་ཁམས་དེ་རེད་རེད་ད་ཆོས་ཡིད་རྣམ་ཤེས་གསུམ་རེད་གོ། ག་ཟེར་ཟག་མེད་དེ་ལ་ཨ་ནི་ཅིག་འདི་བཞག་ནས་ཟག་མེད་ཀྱི་སྡོམ་པ་བཞག་པས་ན་ཟག་མེད་སྡོམ་པ་འདི་ག་རེ་རེད་ཆོས་ཁམས་རེད་བ་ཆོས་ཁམས་མ་གཏོགས་དེ་ལས་ཟག་མེད་ཀྱི་སྡོམ་པ་དེ་ལ་འདི་མེད་བ་ཁམས་གཞན་དག་མེད་བ་ད་གང་ལྟར་ཡང་ཟག་མེད་ཡིན་ན་ག་རེ་ཡིན་པས་ཁྱབ་རེད་ཆོས་ཡིད་རྣམ་ཤེས་གསུམ་གང་རུང་ཡིན་པས་ཁྱབ་ཡིན་ཙང་ད་ཟག་མེད་འདི་ག་རེ་ཁམས་བཅོ་བརྒྱད་ནང་གི་ཆོས་ཡིད་རྣམ་ཤེས་གསུམ་ཐ་མ་གསུམ་གྱིས་བསྡུས་པ་རེད་ད་ཆོས་ཡིད་རྣམ་ཤེས་གསུམ་འདི་རེད་བ་ཡིད་དང་ཆོས་དང་ཡིད་ཀྱི་རྣམ་པར་ཤེས་པ་ཆོས་ཡིད་རྣམ་ཤེས་གསུམ་ཟེར་ཡིད་ཅེས་པའི་སྐབས་སུ་ག་རེ་ཡིད་ཀྱི་ཁམས་འདི་རེད་ད་ག་ཟེར་ཡིད་ཀྱི་དབང་པོ་འདི་རེད། ཆོས་ཟེར་སྐབས་ཆོས་ཁམས་དེ། ཡིད་ཀྱི་རྣམ་པར་ཤེས་པ་སེམས་རྣམ་ཤེས་ཁམས་བདུན་བསྡུས་པ། ཐ་མ་གསུམ་གྱིས་བསྡུས་སོ་ཞེས་འདིའི་ཕྱིར། ད་དེའི་རྗེས་ལ་འདུས་བྱས་འདུས་མ་གཉིས་ཁམས་གཉིས་རེད་ད་འདུས་བྱས་འདུས་མ་གཉིས་ཁམས་གཉིས་གསུངས་པ་དང་པོ་ནི་ཁམས་བཅོ་བརྒྱད་རེད་ད་འདུས་བྱས་ཀྱི་ཁམས་དེར་ཁམས་བཅོ་བརྒྱད་ཡོད་རེད་པ། ཁམས་བཅོ་བརྒྱད་ངོ་བོར་གྱུར་པའི་ག་རེ་ཡོད་རེད། ད་བསྡུས་ན། འདུས་བྱས་ངོ་བོར་གྱུར་པའི་ཁམས་བཅོ་བརྒྱད་རེ་རེ་ཡོད་རེད་པ། རེ་རེ་ཡོད་རེད་ད་དོགས་པ་ཆེ་ཤོས་ནི་ཆོས་ཁམས་ཡོད་རེད་ཆོས་ཁམས་ལ་ཡང་ཆོས་ཁམས་ངོ་བོར་གྱུར་ག་རེ་འདུག་འདུས་བྱས་འདུག་བ། ཆོས་ཁམས་ངོ་བོར་གྱུར་འདུས་བྱས་ཡོད་རེད་པ། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ཆོས་ཁམས་ཡིན་པ། སེམས་བྱུང་ཆ་ཚང་ཆོས་ཁམས་ཡིན་པ་འདི་ཐམས་འདུས་བྱས་རེད་འདུག་ག། བྱས་ཙང་ག་རེ་འདུས་བྱས་ངོ་བོར་གྱུར་ཁམས་བཅོ་བརྒྱད་ཡོད་རེད། བྱས་ཙང་འདུས་བྱས་དེ་ག་རེ་ཁམས་བཅོ་བརྒྱད་ཀྱིས་འདུས་པ་རེད། འདུས་མ་བྱས་དེ་ག་རེ་ཟེར་ན་ཆོས་ཁམས་ཁོ་ནས་འདུས་པ་རེད་ཁམས་བཅོ་བརྒྱད་ནང་གི་འདུས་མ་བྱས་ཡོད་སའི་དེ་ཆོས་ཁམས་མ་གཏོགས་པའི་ཁམས་བཅོ་བཅུ་བདུན་གཞན་དག་ན་ཁམས་ག་རེ་མེད་ཆོས་ཁམས་ཟེར་མཁན་ཅིག་མེད་པ་མེད་པ་ཡིན་ཙང་ག་རེ་ཆོས་ཁམས་དེ་ག་ཟེར་ན་དེ་འདུས་མ་བྱས་དེ་ཆོས་ཁམས་ཁོ་ནས་འདུས་པ་རེད་ཕྱི་མ་ཕྱི་མ་ནི་ཆོས་ཀྱི་ཁམས་འདུས་དེ་ལྟ་ན་ག་རེ་ཟེར་ན་དེ་དག་ནི་ཁམས་དྲུག་ཅུ་རྩ་གཉིས་པོ་ཁམས་དྲུག་ཅུ་རྩ་གཉིས་དེ་དེ་དག་ལ་མཁས་ན་དང་ཁམས་དྲུག་ཅུ་རྩ་གཉིས་ལ་མཁས་ན་མཁས། མཁས་པ་མཁས་ན་ག་རེ་ཟེར་ན་མཁས་པ་ཟེར་ཁམས་དྲུག་ཅུ་རྩ་གཉིས་ལ་མཁས་ན་མཁས་པ་རེད། ཨ་ཁམས་ལ་མཁས་པ་ཞེས་གསུངས་སོ་ད་འདི་ན་ཁམས་དྲུག་ཅུ་རྩ་གཉིས་ལ་མཁས་ན་མཁས་པ་རེད་ད་ཁམས་ལ་མཁས་པ་ཆགས་རེད་འདི་སྲིད་པོ་འདུག་ཨ་ད་ཁམས་དྲུག་ཅུ་རྩ་གཉིས་འདི་ནི་ཞི་བོ་འདུག་ཨ་ད་འདི་མཁས་ཚར་རེད་མཁས་པ་ཆགས་ཚར་རེད་ད་ཨ། ད་མཁས་པའི་བྱ་བ་རྣམ་གསུམ་ཚང་དགོས་ཡག་མི་འདུག་ཨ་ད་མཁས་པའི་བྱ་བ་རྣམ་གསུམ་ག་རེ་འཆད་པའི་བྱ་བ་རྩོད་པའི་བྱ་བ་ཨ་རྩོམ་པའི་བྱ་བ་དགོས་ཀྱི་འདུག་ཨ་ད་ཁམས་དྲུག་ཅུ་རེ་གཉིས་ཤེས་ཚར་ན་མཁས་པ་ཆགས་ཚར་ཤག་ཨ།

དེ་ལ་ཡང་དེ་ཚོ་མང་པོ་ཞིབ་ཞིབ་ཡོད་ཀྱི་རེད་དེའི་ཁྱད་པར་དང་པོ་བཤད་གཞི་འདི་གོ་གི་འདུག་བ་དང་རྨང་གཞི་རེད་འདི་གོ་གི་འདུག་བ་ད་འདི་འདྲ་ཞིག་འདུག་ག་སང་མཚམས་སྦྱར་ཞུགས་འདུག་མ་ལགས་ཤེ་ན། ཡང་སྟོང། ལས་མཚམས་སྦྱར་བྱེད་མ་འདུག་བ་དེ་ད་ཡང་ག་རེ་ཟེར་ན་སྟོང་ཆུང་ངུའི་འཇིག་རྟེན་ཁམས་ད་ནམ་རྒྱུན་ང་ཚོས་སྟོང་ཆུང་ངུའི་འཇིག་རྟེན་ཁམས་དང་སྟོང་བར་མའི་འཇིག་རྟེན་ཁམས་དང་སྟོང་ཆེན་པོ་ཟེར་ནམ་རྒྱུན་ང་ཚོས། སྟོང་དང་པོ་སྟོང་གཉིས་པ་སྟོང་གསུམ་པ་སྟོང་གསུམ་སྟོང་ཆེན་པོའི་འཇིག་རྟེན་ཁམས་ས་བཞི་བ་དེའི་སྐད་ཆ་དེ་རེད། དེ་རྩི་གཞི་རེད་བ་སྟོང་དང་པོ་ཟེར་ན་ག་རེད།

གལ་སྲིད་ན། འོག་གི་དབང་ཆེན་གསེར་གྱི་ས་ནས་བརྩི་བའི་ཚངས་པའི་ལྷ་ཡིན་པས་ཚངས་པའི་གནས་ཡིན་པས་ཚངས་པའི་གནས་སུ་ནི་བསམ་གཏན་བཞི་པའི་དེའི་གནས་དེ་རེད་བ། དེ་ནས་མར་བརྩི་བའི་ད་འཇིག་རྟེན་གྱི་སྣ་སྣོད་བཅུད་མང་པོ་ཞེ་ཅིག་འདུག་བ། དེ་ལས་སྐད་ཅིག་ད་སྣོད་བཅུད་ཆ་ཚང་གཅིག་ཏུ་བསྡུས། དེ་གྲངས་ཀྱི་བརྩི་གཞི་བྱས་ནས་དེ་སྟོང་ཐམ་པ་ཚུར་བསྒྱུར་ཡོང་དུས་ག་རེ་རེད། སྟོང་དང་པོ་དེ་རེད། དེ་འདྲའི་སྟོང་དང་པོ་དེ་ཚུར་བརྩི་གཞི་བྱས་ནས་དེ་བསྒྱུར་སྟོང་ཐམ་པ་བསྒྱུར་དུས་གང་ག་རེ་སྟོང་གཉིས་པོ་དེ་རེད། སྟོང་གཉིས་པོ་བརྩི་བྱས་ནས་དེ་སྟོང་བསྒྱུར་དུས་གང་སྟོང་དེ་ག་རེ་རེད་སྟོང་གསུམ་པོ་རེད་སྟོང་གསུམ་པོ

སྟོང་གསུམ་པོ་སེམས་སྡུད་ལུས་ཞེས་ད་གང་དང་ཡང་འདི་ནང་ལོགས་ལ་ཡང་སྟོང། ཨ་ནི་གང་ཟེར་ན། སྟོང་གསུམ་སྟོང་དང་པོའི་འཇིག་རྟེན་གྱི་ཁམས་སུ་ཡང་ད་འདི་ལ་ཁམས་ཁམས་ཞེས་པའི་ཐ་སྙད་སྦྱར་གི་འདུག་ག་དེ་ཡང་ཁམས་ཀྱི་མིང་ཅན་ཅིག་ཆགས་བསྡད་རེད་སྟོང་དང་པོའི་འཇིག་རྟེན་ཁམས་སྟོང་གཉིས་པའི་འཇིག་རྟེན་ཁམས་སྟོང་གསུམ་པའི་འཇིག་རྟེན་ཁམས་ཁམས་ཁམས་ཞེས་པའི་ཐ་སྙད་སྦྱར་ན་ཨ་ནི་ཁམས་ཀྱི་མིང་ཅན་ཁོ་རང་ཆགས་བསྡད་རེད་བ་ཏིང་ད་འདི་ཁམས་བཅོ་བརྒྱད་ནས་ག་རེ་འདུ་གི་རེད་ལབ་ཤེས་ཏོ། སྟོང་ཞེས་པའི་འཇིག་རྟེན་ཁམས་ཞེས་གསུངས་པ་བྱེ་བྲག་ཁམས་ཞེས་གསུངས་པ་ནི་བྱེ་བྲག་མེད་པར་ཁམས་བཅོ་བརྒྱད་ཀྱིས་འདུས་ཏེ་ད་ད་ཁམས་བཅོ་བརྒྱད་ཀྱིས་འདུས་པ་རེད་ཁོ་རང་ངོར་རྒྱུ་ཁམས་བཅོ་བརྒྱད་བྱ་ཡག་ཡོད་རེད་བ་དེ་ཡང་འདོད་པར་གཏོགས་པའི་ཁམས་བཅོ་བརྒྱད་པོ་ཐམས་ཅད་དང་བསམ་གཏན་དང་པོ་བཅུ་བཞི་པོ་འདུས་སོ་ཨོ་དེ་རེད། ད་དེ་ནས་སྟོང་སྟོང་དང་པོ་ལྟ་བུ་འདོད་པ་གཞིར་བཞག་པ་ཡིན་ན་ཁམས་བཅོ་བརྒྱད་ཀྱིས་བསྡུས་པ་རེད། ཨ་ནི་གཟུགས་ཁམས་གཞིར་བཞག་པ་ཡིན་ན་ནི་ག་རེ་རེད། ཨ་ནི་ཁམས་བཅུ་བཞིས་བསྡུས་པ་རེད། ད་ཕལ་ཆེར་སྟོང་རྩི་སྟངས་འདི་གཟུགས་ཁམས་མན་ཆད་ཡིན་ཞེས་ད་བསྙད་ན་ཞིང་གཟུགས་མེད་སྐད་ཆ་གོ་རྒྱུ་མི་འདུག། ད་འདི་ན་ཚངས་པའི་གནས་ཟེར་རེད་ཚངས་པའི་གནས་ནི་མན་ཆད་རེད་ཚངས་པའི་གནས་ཟེར་དུས་ད་ང་ཚོ་བཞི་པ་ན་ཞིག་རེད་འདུ་ཤེས་མེད་པོ། ད་མཐོ་ཤོས་འདི་རེད་དོ། གཟུགས་ཁམས་ཀྱི་མཐོ་ཤོས་འདི་ག་རེ་ཟེར་ན། འདུ་ཤེས་མེད་པའི་གནས་ཆགས་རེད་དོ། ག་རེ་ཟེར་ན་བསམ་གཏན་བཞི་པ་འདི་མཐོ་ཤོས་རེད་བ། ད་དེ་ལས་ག་རེ་ཟེར་ན་གྲོང་དང་དགོན་པའི་ཚུལ་དུ་གར་དུ

ཟིན་ཐོ་ལ་དེ་ལ་ཚིག་རེ་རེ་འདུག་ཟེར་ཨ་ཅིག་གིས་དེ་ནས་ཕར་ཞེ་པོ་ཕྱིན་ན་ཨ་ནི་འཇིག་རྟེན་ཁམས་ཞེ་དྲག་ཅིག་རྙེད་ཀྱི་འདུག་ཟེར་ཡ་ཟིན་པས་ཨ་ང་ཚོའི་དེ་འཛམ་བུ་གླིང་དེ་མ་ཡིན་པའི་ཡང་ཅིག་ཁམས་ཞེ་དྲག་ཅིག་ཁོ་ཚོའི་འདུག་ཟེར་ལབ་ཀྱི་འདུག་ད་ཁོ་རང་ཚོ་དེ་ཁོ་ཚོ་ཚད་ཅན་ཅིག་རེད་པ་ཚད་ཅན་ཅིག་དེ་མཐོང་བ་རེད་པ་ད་ཚད་ཅན་མེད་ང་ཚོ་ཅིག་བཅོམ་ལྡན་འདས་ཀྱིས་ད་ཅིག་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཟེར་ཡ་ཅིག་འདུག་ཨ་མངོན་ཤེས་ཟེར་ཡ་ཅིག་འདུག་ཁོ་ཚད་ཅན་མ་རེད་པ་ཚད་མེད་པས་ཁོ་ཚོའི་དེ་ཅི་དེ་ཁམས་མང་པོ་ད་རིག་གི་རེད་པ་བཞིན་ད་དེ་ཡོད་པ་དེ་གཞིར་བཅས་ཡིན་གྱི་རེད་ཡ་དེ་བྱས་བསམ་གཏན་དང་པོ་བཅུ་བཞིས་འདུས་སོ་ཞེས་བྱ་བར་བྱ་ད་དེ་ཨེ་འཚལ་ག་རེ་ཟེར་ན

གྲུབ་པ་འདི་ནི་རབ་ཏུ་ཞིག་ཁམས་བཅོ་བརྒྱད་རྟག་ཏུ་བདག་ཚིག་ཁོ་རང་ཁམས་བཅོ་བརྒྱད་ཅེས་ལབ་ཀྱི་རེད་དེ་མ་ཡིན་ན་ཁོ་ཁམས་བཅོ་བརྒྱད་ཁོ་ཚོ་བསྡུས་ནས་ཡང་ཁམས་བཅོ་བརྒྱད་བྱེད་དགོས་རེད་གང་ལ་འཆད་བཞིན་པའི་རྩ་བ་དང་སྦྱར་དགོས་རེད་ད་འདི་རྩ་བ་གོ་གི་འདུག་བ་བཤད་ཟིན་པའི་རྩ་བ་ད་མ་འོངས་བྱུང་ན་དགོས་རེད་མ་འོངས་པ་འཆད་རྒྱུ་གི་ག་རེ་ཁམས་ག་ཚོད་འདུག་ཁམས་ཉི་ཤུ་རྩ་དྲུག་འདི་ཡང་མ་འོངས་པ་འཆད་རྒྱུ་གི་རྩ་བ་ཞིག་ན་སྦྱར་དགོས་རེད་ད་གནས་གཉིས་པ་ཡིན་ན་རེད་གནས་གསུམ་པ་ཡིན་ན་ད་དུང་སུ་ཁྱེད་རང་ཚོ་ཕལ་ཆེར་མི་ཚེ་ག་ལེ་ཁག་པོ་ཡིན་གྱི་རེད་ཨ།